གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་སུམ་ཅུ་སོགས་ཆེ་ས་མིག་དམར་གཉིས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་པའི་ཐོག་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་དུ་ཞུ་མཁན་ཕྲན་དོན་གྲུབ་རྣམ་རྒྱལ་བཅས་ང་ཚོ་ཐུན་མོང་གིས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར། བོད་རང་དབང་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་བོད་མི་ལས་འགུལ་བ་ཁག་ཅིག་གིས་ཨ་རི་ནིའུ་ཇར་སི་མངའ་སྡེའི་ནང་ཐར་མ་ཕི་ཤེ་ཞེས་པའི་བོད་མིའི་རིགས་རྫས་སམ། DNA། བསྡུ་ལེན་གྱི་ཡོ་བྱད་རྒྱ་ནག་ལ་འཚོང་རྒྱུའི་མཚམས་འཇོག་བྱེད་དགོས་པའི་སྐོར་བཟོ་ཚོང་ལས་ཁང་གི་སྤྱི་ཁྱབ་འགན་འཛིན Marc Casper ལ་ངོ་རྒོལ་དང་འབྲེལ། བཟོ་གྲྭའི་ལས་མི་རྣམས་ལ་དེ་ལྟར་ཚོང་འགྲེམས་མཚམས་འཇོག་བྱེད་དགོས་གལ་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་དང་པོའི་ཚེས་སུམ་ཅུ་ཉིན་དབྱིན་ཡུལ་དུ་གཞུང་འབྲེལ་ཕྱོགས་ཕེབས་ཐེངས་དང་པོའི་ཆེད་རྒྱལ་ས་ལོན་ཌོན་དུ་ཕེབས་འབྱོར་བྱུང་ཞིང་དེ་རིང་སྤྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་གྲགས་ཆེ་བའི Oxford གཙུག་ལག་སློབ་ཆེན་དུ་གསུང་བཤད་གནང་རྒྱུའི་ལས་རིམ་སོགས་ཀྱི་སྐོར་འབྲེལ་ཡོད་ཁག་ཅིག་ལ་བཀའ་འདྲི་ཞུས་པ་ཞིག་དང། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་དུ་དྲ་ལམ་ཆ་འཕྲིན་དོ་དམ་གྱི་ཁྲིམས་སྲོལ་གཏན་འབེབས་བྱས་པ་ནི་ཁྲིམས་ཀྱི་ངོ་བོའི་ཐོག་ནས་ཁྲིམས་མེད་ལུགས་མེད་བྱས་བསྡད་པ་ཞིག་རེད་ཅེས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་འགྲེལ་བརྗོད་གནང་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཨོ་སྟྲོ་ལི་ཡའི་ནང་གནས་བཞུགས་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཏོག་དབྱིབས་རིམས་ནད་ཁྱབ་བརྡལ་བྱུང་བའི་འདས་པའི་ལོ་གསུམ་ཙམ་རིང་རྒྱ་ནག་གི་སློབ་གསོ་རིག་པ་བ་ལའོ་ཅེ་ཅེས་པས་བརྩམས་པའི་རྩོམ་དེབ་སོགས་བོད་ཡིག་ནང་ཡིག་སྒྱུར་གནང་ནས་འགྲེམས་སྤེལ་གནང་ཡོད་པར་བོད་ནང་གི་བོད་མི་དང་ལྷག་པར་དུ་དགོན་སྡེ་ཁག་གི་དགེ་འདུན་པ་མང་པོས་དགའ་བསུ་ཞུས་ཡོད་པ་སོགས་ཀྱི་སྐོར་གནད་འདྲི་ཞུས་པ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལས་རིམ་ནང་རྒྱ་གར་བྱང་ཕྱོགས་ཝ་ར་ཎ་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་དྲན་པ་ཉེ་བར་བཞག་པའི་གནད་ལ་འབུམ་རམས་པའི་ཉམས་ཞིབ་གནང་མཁན་ཉི་མ་ཚེ་རིང་ལགས་ལྷན་དུ་དྲན་པ་ཉེར་བཞག་གི་གལ་གནད་དང་བོད་མིའི་སྤྱི་ཚོགས་ཁྲོད་དུ་ངོ་སྤྲོད་རྒྱ་ཆེ་ཙམ་གནང་དགོས་དོན་བཅས་ཀྱི་ཐོག་ནས་གླེང་མོལ་ཞུས་པ་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་ཞུ་གི་ཡིན། བོད་རང་དབང་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་བོད་མི་ལས་འགུལ་བ་ཁག་ཅིག་གིས་ཨ་རིའི་ནིའུ་ཇར་སི་མངའ་སྡེ་ན་ཐཱ་མོ་ཧྥི་ཤེ་ཞེས་པའི་བོད་མིའི་རིགས་རྫས་སམ། DNA། བསྡུ་ལེན་གྱི་ཡོ་ཆས་རྒྱ་ནག་ལ་ཚོང་སྒྱུར་མཚམས་འཇོག་བྱེད་དགོས་པའི་སྐོར་བཟོ་ཚོང་ལས་ཁང་གི་སྤྱི་ཁྱབ་འགན་འཛིན Marc Casper ལ་ངོ་རྒོལ་དང་སྦྲགས་བཟོ་གྲྭའི་ལས་མི་རྣམས་ལ་དེ་ལྟར་ཚོང་འགྲེམས་མཚམས་འཇོག་བྱེད་དགོས་པའི་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་ཡོད་པ་བོད་རང་བཙན་སློབ་ཕྲུག་ཚོགས་པའི་གཞི་རིམ་ལས་འགུལ་འགན་འཁུར་བ་བསྟན་འཛིན་དབྱངས་འཛོམས་ལགས་ཀྱིས་ཨེ་ཤེ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། དེ་ཡང་གནས་ཚུལ་ནང་གསལ་ལྟར་ན་བོད་མིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྒྲིག་འཛུགས་ཁག་མཉམ་འབྲེལ་གྱི་སྒོ་ནས་སྤྱི་ཟླ་དང་པོའི་ཚེས་སུམ་ཅུའི་ཉིན་ནས་སྤྱི་ཟླ་གཉིས་པའི་ཚེས་ལྔའི་བར་བདུན་ཕྲག་གཅིག་རིང་རྒྱལ་སྤྱིའི་ཡུལ་གྲུ་ཁག་ནང Global Week of Action ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ཞེས་རྒྱ་ནག་གཞུང་ལ་བོད་མིའི་རིགས་རྫས་སམ། DNA། བསྡུ་ལེན་གྱི་ཡོ་ཆས་ཚོང་སྒྱུར་མཚམས་འཇོག་བྱེད་དགོས་པའི་ལས་འགུལ་དབུ་འཛུགས་གནང་འདུག་ལས་འགུལ་དེ་ཡི་ཆ་ཤས་སུ་སྤྱི་ཚེས་སུམ་ཅུའི་ཉིན་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་ནིའུ་ཇར་སི་མངའ་སྡེ་ན་ཡོད་པའི་རྒྱ་ནག་ལ་མིའི་རིགས་རྫས་བསྡུ་ལེན་གྱི་ཡོ་ཆས་ཚོང་འགྲེམས་བྱེད་མཁན Thermo Fisher ཞེས་པའི་ཨ་རིའི་ཚན་རྩལ་བཟོ་ཚོང་ལས་ཁང་གི་ཡན་ལག་ལས་ཁུངས་སུ་བཟོ་ཚོང་ལས་ཁང་གི་སྤྱི་ཁྱབ་འགན་འཛིན Marc Casper ལ་ངོ་རྒོལ་སྐད་འབོད་དང་ཆབས་ཅིག་བཟོ་ཚོང་ལས་ཁང་གི་ལས་མི་རྣམས་ལ་བཟོ་ཚོང་ལས་ཁང་ནས་རྒྱ་ནག་ལ་རིགས་རྫས་བསྡུ་ལེན་གྱི་ཡོ་ཆས་ཚོང་འགྲེམས་བྱས་པ་དེས་རྒྱ་ནག་གཞུང་གིས་བོད་ནང་བོད་མིའི་ཐོག་ལྟ་སྲུང་དང་དམ་དྲག་གི་ལག་ཆར་ཇི་ལྟར་བེད་སྤྱོད་བྱེད་ཀྱི་ཡོད་མེད་སོགས་ཀྱི་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་ཡོད་ཅིང། སྤྱི་ཁྱབ་འགན་འཛིན Marc Casper ནང་བཞིན་མ་ཡིན་པར་བཟོ་ཚོང་ལས་ཁང་གི་ལས་མི་རྣམས་ཀྱིས་གནས་ཚུལ་ལ་གསན་འཇོག་དང་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་བོད་རང་བཙན་སློབ་ཕྲུག་ཚོགས་པའི Twitter དྲ་ཚིགས་བརྒྱུད་གསུངས་གནང་འདུག། སྔ་ལོའི་སྤྱི་ཟླ་དགུ་པའི་ཚེས་དགུའི་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ན་རྟེན་གཞི་བྱས་པའི Human Rights Watch འམ་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་རིགས་རྫས་བསྡུ་རུབ་བྱེད་ཀྱི་ཡོད་པའི་དཔང་རྟགས་གསར་པ་ཞེས་མགོ་བརྗོད་དུ་འཁོད་པའི་སྙན་ཐོ་ཞིག་འདོན་སྤེལ་གནང་ཡོད་པ་རེད། སྙན་ཐོ་དེའི་ནང་རྒྱ་ནག་གཞུང་གིས་བོད་ཕྲུག་ལོ་ན་ལྔ་ལ་སོན་པའི་ལོ་ཆུང་བྱིས་པ་ཚོ་རིགས་རྫས་བསྡུ་རུབ་བྱེད་པའི་ཁོངས་སུ་ཚུད་ཡོད་པ་དང་རིགས་རྫས་བསྡུ་རུབ་བྱེད་པའི་སྐབས་མི་གང་ཟག་གིས་ཆོག་མཆན་ཞུ་དགོས་ཀྱི་ཡོད་རུང་རྒྱ་ནག་གཞུང་གིས་དེ་ལྟར་མ་བྱས་པ་དེ་དག་ནི་སྒེར་གྱི་རང་དབང་རྩིས་མེད་རྡོག་རོལ་བཏང་བ་ཡིན་པ་སྐྱོན་བརྗོད་བྱས་ཡོད་པ་རེད། ཡང་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་གཙུག་ལག་སློབ་གྲྭ་ཆེན་མོའི་ནང་གི Citizen Lab ཞེས་པས་རྒྱ་ནག་གཞུང་གིས་ཉིས་སྟོང་བརྒྱ་མེད་བཅུ་དྲུག་ལོ་ནས་བཟུང་བོད་རང་སྐྱོང་ལྗོངས་ཟེར་བའི་ནང་བོད་མིའི་རིགས་རྫས་དགུ་འབུམ་ཆིག་ཁྲི་ལྷག་ནས་ས་ཡ་གཅིག་དང་ཉིས་འབུམ་ལྷག་བསྡུ་རུབ་ཟིན་པའི་སྙན་ཐོ་ཞིག་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དགུ་པའི་ནང་བཏོན་པའི་ནང་དུ་ལ་སྙན་ཐོ་དེའི་ནང་རྒྱ་ནག་གི་འབྲེལ་ཡོད་ལས་བྱེད་པ་ཚོས་བོད་མིའི་ཞིང་ས་དང་དགོན་སྡེ་ཁག་ཁྱིམ་ཚང་དང་ཚོང་ཁང་ཁག་དེ་བཞིན་སློབ་གྲྭ་ཁག་ནང་བསྐྱོད་དེ་བཙན་ཤེད་ཀྱི་ལམ་ནས་བོད་མིའི་རིགས་རྫས་བསྡུ་རུབ་བྱེད་ཀྱི་ཡོད་པ་ཐེར་འདོན་བྱས་ཡོད་པ་རེད་ལ། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་ནས་བོད་མིའི་རིགས་རྫས་བསྡུ་རུབ་ཀྱི་ལས་དོན་དེ་བཞིན་བོད་མིའི་ཐོག་གསང་བའི་ལྟ་སྲུང་གི་ལག་ཆ་ཞིག་ཏུ་ཡིན་པ་སྐྱོན་བརྗོད་ཀྱང་གནང་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དམག་སྤྱི་ཆེན་མོ Petr Pavel མཆོག་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་འོས་འདེམས་ཁྲོད་རྒྱལ་ཁ་ཐོབ་པར་རྟེན་འབྲེལ་ཞུས་གནང་འདུག་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བརྒྱད་ཉིན་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་འོས་འདེམས་ཁྲོད་རྒྱལ་ཁ་ཐོབ་པའི་ཡུལ་དེའི་རྐང་དམག་སྒྲིག་འཛུགས་ཀྱི་དམག་སྤྱི་ཟུར་པ Petr Pavel མཆོག་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་རྟེན་འབྲེལ་འཚམས་འདྲི་ཞུས་གནང་འདུག་སྲིད་སྐྱོང་མཆོག་གི་འཚམས་འཕྲིན་ནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་ཐོག་མ Vaclav Havel རྣམ་གཉིས་དབར་གྱི་མཛའ་གྲོགས་བརྒྱུད་བོད་དང་ཅེཀ་སྤྱི་མཐུན་རྒྱལ་ཁབ་གཉིས་དབར་འབྲེལ་བ་ཧ་ཅང་དམ་ཟབ་བྱུང་ཡོད་པ་དེ་སྐུ་ཉིད་ཀྱི་སྲིད་འཛིན་གྱི་ཐུགས་འགན་བཞེས་རིང་སྐུ་ཞབས Vaclav Havel མཆོག་གིས་འཇོག་གནང་མཛད་པའི་འགྲོ་བ་མིའི་ཐོབ་ཐང་དང་ཆེ་མཐོང་དྲང་བདེན་བཅས་ཀྱི་རིན་ཐང་བཟང་པོའི་ཐོག་མུ་མཐུད་མཇུག་སྐྱོང་གནང་རྒྱུའི་ཡིད་ཆེས་རེ་བ་དང་བཅས་ཁོང་གིས་སྐུ་ཞབས Vaclav Havel མཆོག་གི་དགོངས་པ་རྒྱུན་འཁྱོངས་ཀྱིས་ཡུ་རོབ་དང་འཛམ་གླིང་ཞི་བདེའི་ཐད་ལེགས་སྐྱེས་འཇོག་པར་སྨོན་འདུན་ཞུས་གནང་འདུག་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་གསར་པར་འདེམས་ཐོན་བྱུང་བ Petr Pavel མཆོག་ལ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བརྒྱད་ཉིན་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་འོས་འདེམས་ཁྲོད་རྒྱལ་ཁ་ཐོབ་ཡོད་པ་དང་ཁོང་གིས་འོས་འདེམས་སྐབས་སུ་ནཱ་ཊོའམ་བྱང་མཚོ་ཨེ་ཏི་ལན་ཏི་དམག་དོན་ཆིངས་ཡིག་སྒྲིག་འཛུགས་དང་ཡུ་རོབ་མནའ་འབྲེལ་ལ་རྒྱབ་སྐྱོར་ཤུགས་ཆེན་དང་དེ་བཞིན་ཡུག་ཀེ་རེན་གྱི་རོགས་སྐྱོར་ཐད་ཀྱང་རྒྱབ་སྐྱོར་གནང་འདུག་ད་ལྟ་དགུང་གྲངས་དྲུག་ཅུ་རེ་གཅིག་ཡིན་པའི Petr Pavel མཆོག་ནི་ཡུལ་དེའི་རྒན་ཡོལ་དུ་ཕེབས་པའི་དམག་སྤྱི་ཞིག་དང་འོས་བསྡུའི་ནང་ཞུགས་པ་ཐོག་མ་དེ་ཡིན་པ་རེད་ཁོང་ལ་ཐེངས་འདིའི་སྲིད་འཛིན་འོས་བསྡུ་ནང་བརྒྱ་ཆ་ལྔ་བཅུ་ང་བརྒྱད་ཀྱི་འོས་ཤོག་ལས་བརྒལ་ནས་འགྲན་ཟླའི་ཁྲོད་ཕྱུག་བདག་ཆེན་མོ་དང་སྲིད་བློན་ཟུར་པ Andrej Babis མཆོག་ཕམ་ཉེས་བཏང་ཡོད་པ་རེད། ཡང་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་ཀྱང་གཞིས་བྱེས་བོད་མི་ཡོངས་དང་བོད་མི་མང་སྤྱི་འཐུས་ཀྱི་ཚབ་ཞུས་ཏེ་དགའ་བསུའི་འཚམས་འདྲི་ཞུས་གནང་འདུག་ཅིང། འཚམས་འཕྲིན་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་དང་པོ་སྐུ་ཞབས Vaclav Havel མཆོག་རྣམ་གཉིས་བར་གྱི་མཛའ་གྲོགས་བརྒྱུད་བོད་དང་ཅེཀ་སྤྱི་མཐུན་རྒྱལ་ཁབ་དབར་འབྲེལ་བ་ཧ་ཅང་དམ་ཟབ་བྱུང་ཡོད། སྐུ་ཉིད་ཀྱི་སྲིད་འཛིན་གྱི་ཐུགས་འགན་བཞེས་རིང་སྐུ་ཞབས Vaclav Havel མཆོག་གིས་འཇོག་གནང་མཛད་པའི་འགྲོ་བ་མིའི་ཐོབ་ཐང་དང་ཆེ་མཐོང་དྲང་བདེན་བཅས་ཀྱི་རིན་ཐང་བཟང་པོའི་ཐོག་མུ་མཐུད་མཇུག་སྐྱོང་གནང་རྒྱུའི་ཡིད་ཆེས་དང་རེ་བ་ཆེན་པོ་ཡོད་པ་དང་དེ་བཞིན་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱིས་ད་བར་བོད་དོན་ཐོག་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་ཡོད་ཞེས་གསུངས་གནང་འདུག། གཞན་ཡང་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་བདུན་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་གཞུང་གི་ཆོས་རིག་ལྷན་ཁང་གི་ཚོགས་གཙོ་སྐུ་ཞབས་འཇམ་དཔལ་དབང་འདུས་ལགས་ལ་འཚམས་འཕྲིན་གསུང་འཕྲིན་ཞིག་གནང་སྟེ་ཁོང་གིས་ཕ་དམ་པ་དང་ཨ་རུ་ན་ཅལ་མངའ་སྡེའི་བློན་ཆེན་ཟུར་པ་ཀརྨ་དབང་ཕྱུག་ལགས་ལ་རྒྱ་གར་གཞུང་གིས་པདྨ་ཤི་རིའི་གཟེངས་རྟགས་གནང་བར་གོ་ཐོས་བྱུང་བས་ཧ་ཅང་དགའ་པོ་བྱུང་ཞེས་དང་ངོས་ཀྱིས་བོད་མིའི་སྒྲིག་འཛུགས་དང་བོད་མི་མང་གི་ཚབ་ཞུས་ཏེ་སྐུ་ཉིད་ཀྱིས་གཙོས་ནང་མི་ལྷན་རྒྱས་དང

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་དང་པོའི་ཚེས་སུམ་ཅུ་ཉིན། དབྱིན་ཡུལ་དུ་གཞུང་འབྲེལ་ཕྱོགས་ཕེབས་ཐེངས་དང་པོའི་ཆེད་རྒྱལ་ས་ལཱན་ཏོན་དུ་ཕེབས་འབྱོར་བྱུང་ཞིང། དེ་རིང་སྤྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན། གྲགས་ཆེ་བའི་ཨོགས་ཕོར་གཙུག་ལག་སློབ་གཉེར་ཁང་དུ་གསུང་བཤད་གནང་རྒྱུའི་ལས་རིམ་ཞིག་ཡོད་པ་རེད། འདིའི་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་འབྲེལ་ཡོད་ཁག་ཅིག་ལ་བཀའ་འདྲི་ཞུས་པར་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། བཞུགས་སྒར་རྡ་རམ་ས་ལ་ནས་ཕྱོགས་ཕེབས་གནང་བྱས་ད་ལྟའི་ཆར་ལ་ཡ། དབྱིན་ཡུལ་རྒྱལ་ས་ལན་ཀྲན་ནང་ལོགས་ལ་ཡ་ཕེབས་བཞུགས་གནང་བྱས་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་མུ་མཐུད་ཁུལ་དེར་མཛད་རིམ་བསྐྱངས་གནང་གི་ཡོད་པ་དང་ཨ་ད་ག་ནང་བཞིན། རིམ་བཞིན་ཨ་མི་རི་ཀ་དང་ཁེ་ན་ཌ་ཕྱོགས་སུ་ཕྱོགས་ཕེབས་གནང་ཡ་གི་མཛད་རིམ་འགྲོ་བཞིན་འདུག་དེ་རིང་ང་ཚོས་ལས་རིམ་འདིའི་ཐོག་ནས་དབྱིན་ཡུལ་སྐུ་ཚབ་དོན་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ལ་ཡ་བཀའ་མོལ་ཞུ་གི་ཡིན་ཨ་ནི་བློ་ཆོས་ལགས་ད་ལྟ་ཁོང་སྲིད་སྐྱོང། ད་ལྟ་དབྱིན་ཡུལ་ནང་གི་དེ་རིང་རེས་གཟའ་མིག་དམར་ཉིན་གྱི་མཛད་རིམ་ག་རེ་ཡོད་རེད་ང་ཚོ་ངོ་སྤྲོད་བིས་ཆེད་གནང་རོགས་གནང་ཞུ་གི་ཡིན།
དེ་རིང་རེས་གཟའ་མིག་དམར་སྤྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་གི་ཁོང་སྲིད་སྐྱོང་གི་མཛད་འཆར་དེ་འདི་ཡིན་ད་ང་ཚོ་མང་ཆེ་ཞིག་ད་ལྟ་གསར་འགོད་དང་ལྷན་དུ་གླེང་མོལ་གྱི

བཅར་འདྲི་གི་ལས་རིམ་གཅིག་བྱས་ནས་བསྡོམས། དེ་རིང་ཚ་དྲུག་ཡོད་ནི། ད་སང་ཉིན་ཞོགས་པ་གནམ་ཐང་ལ་ཕར་མ་ཐོན་གོང་ལ་ང་ཚོ་དེ་ད་ལྟ Think Tank ཁོང་ཚོའི Policy Research ཡིན་ངེས་དེ་འདྲའི་ཁོང་ཚོའི་དེ་ཉམས་ཞིབ་པ་དང་དེ་འདྲའི་ལྷན་དུ་ཡང་ད་ལྟ་གླེང་མོལ་གྱི་མཛད་འཆར་གཅིག་ཡོད་རེད་དེ་ནས་ཚང་མ་དྲུག་བཞི་རེད། ལགས་ལགས་སོ་བློ་ཆོས་ལགས་ཐུགས་རྗེ་ཆེ་ནི་གོང་དུ་ང་ཚོ་བཀའ་འདྲི་ཞུ་ས་དེ་དབྱིན་ཡུལ་སྐུ་ཚབ་དོན་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་རེད་དེ་ནས་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ལན་ཀྲན་ནང་ཕེབས་པའི་གི་ད་ལྟ་ཕ་གིའི་མཛད་རིམ་གཙོ་བོ་སྐྱོང་ཡ་གཅིག་དེ་ད་ཨོག་སི་ཕོར་ཆེ་མཐོའི་གཙུག་ལག་སློབ་གཉེར་ནང་ལོགས་ལ་ཡ་སློབ་ཕྲུག་ཚོ་ལ་ཡ་གསུང་བཤད་གནང་ཡ་དང་དེ་འདྲ་དེ་ཡིན་དུས་ད་འདི་གལ་གནད་ཆེ་ཆུང་ག་འདྲ་ཡིན་མིན་ཐོག་ལ་ཡ་དུ་བ་ཐུགས་ཞིབ་གནང་བཞུགས་མཁན་ལན་ཀྲན་ནང་ལ་ཡ་བཞུགས་གདན་འཇགས་པ་བོད་དང་ད་ག་ནང་བཞིན་ད་རྒྱ་ནག་གི་དྲག་གནོན་འོག་ལ་ཡ་མི་རིགས་ཚོའི་གི་བདེ་སྡུག་དང་འབྲེལ་བའི་ལས་འགུལ་གནང་མཁན་ཚེ་རིང་པ་སངས་ལགས་གདན་འདྲེན་ཞུས་བྱས་བཀའ་འདྲི་ཞུ་གི་ཡིན་ཚེ་རིང་པ་སངས་ལགས་ད་ལྟ Oxford གི་གསུང་བཤད་འདི་གལ་གནད་ཆེ་ཆུང་ག་འདྲ་ཞིག་རེད་ངོ་སྤྲོད་ཞིག་གནང་དང་ལགས།

རང་དབང་ཅན་གྱི་སྡེ་ཚན་ཡིན་པ་ལ་ཨ་ནེ་སྨྲ་བརྗོད་གང་ཅིའི་ཐོག་ལ་ཡང་བཀའ་མོལ་གནང་ཆོག་ཡས་ཀྱི་ད་སྡིངས་ཆ་ཟེར་བ་ར་འདི་འདྲ་ཅིག་ཆགས་བསྡད་ཀྱི་ཡོད་རེད་འདི་འཛིན་སྐྱོང་འདྲ་བོ་འདི་སློབ་ཕྲུག་རང་ནས་འདེམས་བསྐོས་བྱས་བྱས་ཆགས་བསྡད་ཀྱི་ཡོད་རེད་ཨ་ནེ་ད་ད་ལོ་འདྲ་བོ་ཅིག་བརྩིས་པ་ན་ཉིས་སྟོང་ཉི་ཤུ་རྩ་གསུམ་འདི་ཨ་ནེ Oxford གྱི Union ཟེར་གྱི་འདི་ད་འགོ་འཛུགས་བྱས་བྱས་ལོ་ཉིས་བརྒྱ་འཁོར་འགྲོ་གི་ཡོད་རེད་ཨ་ནེ་འདི་ད་ག་སོ་རེད་འཛམ་གླིང་གི་འགོ་ཁྲིད་རེད་ཨ་ནི་སྤྱི་བའི་དོན་ལ་ཞབས་ཕྱི་ཞུ་མཁན་རེད་ག་འདྲ་ད་ག་སོ་རེད་སྙན་གྲགས་ཅན་གྱི་མི་མང་པོ་ཞེ་བོ་ཅིག་འདི་ནང་ལ་ད་ལྟ་བར་དུ་ཡང་མགྲོན་འབོད་བྱས་བྱས་བཀའ་མོལ་གནང་བཞག་པ་དེ་འདྲ་བྱུང་ཡོད་རེད་ད་ད་ལྟ་དྲ་རྒྱ་ནང་ལ་གཞི་བཟུང་བྱས་པ་ཡིན་ན་དཔེར་ན་ཨ་རི་གི་སྲིད་འཛིན་རི་ཅར་ནིག་སིན་རེད་ཇི་མི་ཁ་ཏར་རེད་རོ་ནལ་རི་གིན་རེད་ཨ་ནི་ཕྱིས་སུ་བིལ་ཀི་ལིན་ཊོན་གཙོས་པའི་དེ་འདྲ་ག་སོ་རེད་བཀའ་མོལ་གནང་མྱོང་དང་ཨ་ནི་ང་ཚོའི་བོད་པའི་ཐོག་ནས་བཤད་པ་ཡིན་ན་ད་ལྟ་རྒྱལ་བ་རིན་པོ་ཆེ་བཅས་ཨ་ནེ། ད་ཉེ་བའི་ཆར་ཉིས་སྟོང་བཅུ་དྲུག་ལོ་ལ་སྲིད་སྐྱོང་བློ་བཟང་སེང་གེ་ལགས་ཕེབས་ཡོད་རེད་ད་ད་ལན་སྲིད་སྐྱོང་ག་སོ་རེད་སྤེན་པ་ཚེ་རིང་ལགས་འདུག་སྟེ་གདན་འདྲེན་ཞུས་བྱས་གང་ལྟར་ཕ་གིར་བཀའ་མོལ་གནང་ཡས་ཀྱི་གནས་སྟངས་དེ་ཆགས་བསྡད་བཞག་ད་ང་ཚོས་བོད་པའི་ཐོག་ལ་བཤད་པ་ཡིན་ན་ཁེ་ཕན་འདི་ད་སྡིངས་ཆ་འདི་གལ་ཆེན་པོ་ཞེ་བོ་ཅིག་ཡིན་པ་གང་ཞིག་ལ། ཨ་ནི་ད Oxford མཐོ་སློབ་ནས་སློབ་ཕྲུག་ཐོན་མཁན་ཚོ་མང་ཆེ་བ་ད་འཛམ་བུ་གླིང་ཡུལ་གྲུ་ཁག་མང་པོ་ཅིག་ནས་ཕེབས་ཀྱི་ཡོད་དུས་ཙམ་ལ་ཡང་ད་མི་སྣ་འདི་ཚོ་སློབ་ཕྲུག་འདི་ཚོ་མ་འོངས་པ་ལ་མི་སྣ་གལ་ཆེན་འདི་འདྲ་ཆགས་ཡས་ཀྱི་གནས་སྟངས་ཤིག་སླེབས་དུས་ཙམ་ལ་ང་ཚོ་ལ་གོ་སྐབས་བཟང་པོ་ཅིག་ཨ་ནི་དམིགས་བསལ་གྱིས་ད་ཆབ་སྲིད་ཀྱི་འགོ་ཁྲིད

གཙོ་བོ་དེ་ད་ལྟ་སློབ་ཕྲུག་རང་ལ་ད members ལ་སློབ་ཕྲུག་ག་སོ་རེད Oxford University གི་ད་སློབ་ཕྲུག་རང་ལ་ཆགས་ཀྱི་ཡོད་རེད་ཡིན་ན་ཡང་ག་སོ་རེད་དེ་འདྲའི་ཞུས་བྱས་སྐབས་རེ་མི་ཕྱི་ལོགས་ནས་དེ་འདྲའི་འགྲོ་ཆོག་དེ་འདྲའི་ཡོང་གི་འདུག་ཡོང་ཨེ། འོ་ལགས་སོ་ཚེ་རིང་པ་སངས་ལགས་ཐུགས་རྗེ་ཆེ་གནང་གོང་དུ་ང་ཚོ་བཀའ་མོལ་ཞུ་ས་དེ་དབྱིན་ཡུལ་ལ་རྒྱལ་ས་ལོན་ཌོན་ན་བྱུང

བླ་སྲོག་སྐུ་གོང་ནང་ཐུགས་རྗེ་གནང་དུ་ཤོང་ཞིག་ལ། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་དུ་དྲ་ལམ་ཆ་འཕྲིན་དོ་དམ་གྱི་ཁྲིམས་སྲོལ་གཏན་འབེབས་བྱས་པ་ནི་ཁྲིམས་ཀྱི་ངོ་བོའི་ཐོག་ནས་ཁྲིམས་མེད་ལུགས་མེད་བྱས་བསྡད་པ་ཞིག་རེད་ཅེས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་འགྲེལ་བརྗོད་གནང་ཡོད་པའི་སྐོར། འདི་གའི་གསར་འགོད་པ་ལོ་པེ་སོག་ཚང་ལགས་ཀྱིས་བཏང་བའི་གནས་ཚུལ་གསན་རོགས་གནང། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་དུ་དྲ་ལམ་ཆ་འཕྲིན་དོ་དམ་གྱི་ཁྲིམས་སྲོལ་གཏན་འབེབས་བྱས་པ་ནི། ཁྲིམས་ཀྱི་ངོ་བོ་གི་ཐོག་ནས་ཁྲིམས་མེད་ལུགས་མེད་བྱས་བསྡད་པ་ཞིག་རེད་ཅེས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་གཞུང་གིས་བོད་དབུས་རང་སྐྱོང་ལྗོངས་ཟེར་བའི་སྐབས་བཅུ་གཅིག་པ་གི་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་གི་ཚོགས་འདུ་ཐེངས་མ་བཞི་བཅུ་ཞེ་གསུམ་པ་གི་ཐོག་དྲ་རྒྱའི་ཆ་འཕྲིན་གྱི་དོ་དམ་ཁྲིམས་སྲོལ་ཟེར་བ་དོན་ཚན་སུམ་ཅུ་ཡོད་པ་ཞིག་ན་ནིང་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་དགུ་གི་ཉི་མ་གཏན་འབེབས་བྱས་ཡོད་པ་དེ། འདི་ལོར་སྤྱི་ཟླ་གཉིས་པ་གི་ཚེས་པ་གཅིག་ཉི་མ་ནས་དངོས་སུ་ལག་བསྟར་བྱ་རྒྱུ་ཡིན་པར་བསྒྲགས་ཡོད་པའི་ནང་དོན་ཚན་དང་པོར་རྒྱལ་ཁབ་ཀྱི་བདེ་འཇགས་དང་སྤྱི་ཚོགས་ཀྱི་སྤྱི་པའི་ཁེ་ཕན་ལ་སྲུང་སྐྱོབ་ཡོང་ཆེད། ཁ་བྲལ་ལ་ངོ་རྒོལ་དང་མི་རིགས་མཐུན་སྒྲིལ་གོང་སྤེལ་ལ་ཤུགས་སྣོན། དྲ་ལམ་གྱི་ཆ་འཕྲིན་བདེ་འཇགས་ལ་འགན་སྲུང་དགོས་པ་སོགས་འཁོད་ཡོད་ན་ཡང། བོད་མིའི་སྒྲིག་འཛུགས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས། རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་མཚན་སྙན་དང་བདེ་འཇགས་ལ་གནོད་པ་ཟེར་བ། རྒྱལ་ཁབ་ཀྱི་གསང་བ་ཕྱིར་བསྒྲགས་སོགས་ལ་ཚད་གཞི་འཛིན་ས་གང་ཡང་མེད་པར། ཁྲིམས་ཀྱི་ངོ་བོའི་ཐོག་ནས་ཁྲིམས་མེད་ལུགས་མེད་དུ་བྱས་བསྡད་པ་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག། རྒྱལ་ཁབ་ཀྱི་མཚན་སྙན་དང་གནོད་པ། རྒྱལ་ཁབ་ཀྱི་བདེ་འཇགས་དང་གནོད་པ་ཟེར་ཡག་ཅོག་དེ་ཚོ་ཚང་མ་དེ་ཚད་མ་ག་གེ་ཡོད་མ་རེད།

སྐྱེ་དངོས་ཁོར་ཡུག་དང་རང་བྱུང་གི་ནུས་པའི་འབྱུང་ཁུངས་སོགས་ཀྱི་ཁྱབ་ཁོངས་ཀྱི་ཐོག་འཁྱོག་བཤད་དང་དམའ་འབེབས་བྱེད་མི་ཆོག་པ་སོགས་འཁོད་ཡོད་ན་ཡང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས། རྒྱ་ནག་གཞུང་གི་ཁྲིམས་སྒྲིག་དེ་ཚོ་གསལ་ཁ་མེད་པར་འཛིན་བཟུང་དང་ཉེས་འཛུགས་བྱེད་སྟབས་ཧ་ཅང་བདེ་བོ་བཟོས་ཡོད་པར་བརྟེན། མ་འོངས་པར་བོད་མིའི་བདེ་འཇགས་ལ་ཤིན་ཏུ་ཉེན་ཁ་ཚ་བོ་རེད་ཅེས་འགྲེལ་བརྗོད་གནང་གི་འདུག།

ལ་ཁ་གསལ་བོ་ཡོད་མ་རེད་ག་ཕན་ཆོག་ཆོག་རྒྱ་ནག་གཞུང་གིས་འཛིན་ཆོག་ཆོག་འདྲ་བོ་དེ་འདྲ་ཡོད་རེད་དེ་སྤྱིར་བཏང་རྒྱ་ནག་གཞུང་གི་ཁྲིམས་མང་པོ་ཅིག་དེ་འདྲ་ཆགས་བསྡད་ཡོད་རེད། ཡང་དོན་ཚན་བཅུ་གཅིག་པའི་ནང་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་པ་དང་སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་ལ་ངོ་རྒོལ་བྱས་པ། རྒྱལ་ཁབ་ཁ་བྲལ་གཏོང་བ་དང་རྒྱལ་ཁབ་གཅིག་གྱུར་ལ་གཏོར་བཤིག་གཏོང་བ་སོགས་དང། ད་དུང་བོད་རང་བཙན་གྱི་སྒྲིག་འཛུགས་མཚོན་རྟགས་དང་མི་སྣ་གི་པར་རིས་གཏམ་བཤད་དང་ལས་འགུལ་དེ་བཞིན་དེབ་རིགས་དང་ཟུར་ཟ་གི་རི་མོ། རོལ་དབྱངས་དང་བརྙན་པར་རྩེད་མོ་གི་རིགས་དང་ས་བཀྲ་སོགས་དྲིལ་བསྒྲགས་བྱས་པ་གིས་མཚོན་རྣམ་པ་འདྲ་མིན་གྱི་ལམ་ནས་ཁ་བྲལ་རིང་ལུགས་ཁྱབ་བསྒྲགས་དང་ཁ་བྲལ་གྱི་སྟོབས་ཤུགས་ལ་རྒྱབ་སྐྱོར་བྱས་མི་ཆོག་ཅེས་འཁོད་ཡོད་ན་ཡང། བོད་རང་བཙན་འཐབ་རྩོད་ཀྱི་ལྟ་བ་འཛིན་མཁན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས། རྒྱ་ནག་གཞུང་གིས་དྲ་རྒྱ་བདེ་འཇགས་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བདེ་འཇགས་ཁྲིམས་ལུགས་གཉིས་ཁ་ལ་འཁུར་ཏེ། བོད་མིའི་ཐོག་སྡུག་སྦྱོང་མནར་གཅོད་དང་གཞིས་བྱེས་བོད་མི་གི་བར་དྲ་ལམ་གྱི་འབྲེལ་བ་ཡོད་པ་འགོག་པ་གི་གདུག་རྩུབ་ཀྱི་སྲིད་བྱུས་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།

ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་དབྱིང་ཝེན་མཆོག་ལ་ཞལ་པར་བརྒྱུད་བཀའ་མོལ་གནང་བ་དེ་རྒྱ་ནག་གི་ནང་སྲིད་ལ་ཚབས་ཆེའི་ཐེ་ཇུས་བྱེད་པ་ཞིག་ཡིན་ལུགས་རྒྱ་ནག་གཞུང་གིས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་ཚེས་སུམ་ཅུ་སོ་གཅིག་ཉིན་ཨ་རིའི Bloomberg གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་འདུག་དེ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་མ་མའོ་ནིང་ཟེར་བས་རེས་གཟའ་མིག་དམར་ཉིན་རྒྱུན་གཏན་གྱི་གསར་འགོད་ལྷན་ཚོགས་སྐབས་ཐེ་ཝན་དེ་བཞིན་རྒྱ་ནག་གི་ཆ་ཤས་ཡིན་ལུགས་ཀྱི་ལངས་ཕྱོགས་བསྐྱར་ནན་བྱས་པའི་ཐོག་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་གསར་པ་ཕི་ཏྲ་པཱ་ཝལ་གྱིས་ཐེ་ཝན་གྱི་སྲིད་འཛིན་ལྷན་དང་ཞལ་པར་བརྒྱུད་བཀའ་མོལ་གནང་བ་ནི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱ་ནག་གཅིག་ཅེས་པའི་ཆབ་སྲིད་ཀྱི་ལངས་ཕྱོགས་ལ་བརྩི་བཀུར་ཞུ་རྒྱུའི་སྲིད་བྱུས་ལ་རྩིས་མེད་བཏང་བ་ཞིག་ཡིན་ལུགས་དང་རྒྱ་ནག་ངོས་ནས་གནད་དོན་འདིའི་ཐད་ངོ་རྒོལ་དང་དགག་པ་ཤུགས་ཆེ་ཡོད་པ་དེ་ལྟར་ཡང་ཅེག་གཞུང་ལ་ཁ་གསལ་གྱི་བརྡ་ལན་སྤྲད་ཡོད་ལ་ནོར་འཁྲུལ་དེ་དག་འཕྲལ་མ་ཉིད་དུ་ནོར་བཅོས་བྱེད་དགོས་ཅེས་ནན་བརྗོད་བྱས་འདུག། གནས་ཚུལ་ནང་གསལ་བར་རེས་གཟའ་སྤེན་པའི་ཉིན་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ཡོངས་སྲིད་འཛིན་འོས་བསྡུའི་ཁྲོད་སྐུ་ཞབས་པི་ཏྲ་པཱ་ཝལ་མཆོག་ལ་འོས་བསྡུའི་རྒྱལ་ཁ་ཐོབ་པའི་རྗེས་རེས་གཟའ་ཟླ་བའི་ཉིན་ཁོང་གིས་ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་དབྱིང་ཝེན་མཆོག་ལ་ཞལ་པར་གནང་ནས་རྒྱ་ནག་གིས་དགག་པ་བྱེད་མིན་ལ་མ་ལྟོས་པར་རྒྱལ་ཁབ་གཉིས་བར་འབྲེལ་བ་ཟབ་ཏུ་གཏོང་རྒྱུར་ཐུགས་རེ་ཡོད་པ་གསལ་སྟོན་གནང་ཡོད་འདུག་དེ་ཡང་ཨ་རིའི Bloomberg གསར་ལས་ཁང་གིས་ཞལ་པར་ཐོག་གི་བཀའ་མོལ་དེའི་སྐབས་གསར་དུ་འོས་འདེམས་བྱུང་བའི་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་མཆོག་ནས་ཐའེ་ཝན་དང་ཅེཀ་སྤྱི་མཐུན་རྒྱལ་ཁབ་གཉིས་དབར་རང་དབང་དང་མང་གཙོ། འགྲོ་བ་མིའི་ཐོབ་ཐང་བཅས་པའི་རིན་ཐང་ལ་ཐུན་མོང་གི་བརྩི་བཀུར་ཞུ་གི་ཡོད་པར་ནན་བརྗོད་ཞུ་གི་ཡོད་ཅེས Twitter དྲ་ཚིགས་ཐོག་གསུངས་ཡོད་པ་ལུང་འདྲེན་བྱས་འདུག་ལ་སྐུ་ཞབས Pavel མཆོག་ནས་རིང་མིན་སྤྱི་ཟླ་གསུམ་པའི་ཚེས་དགུ་ཉིན་སྲིད་འཛིན་གྱི་ལས་འཁུར་བཞེས་ཀྱི་ཡོད་པ་དང་ཁོང་གིས་མ་འོངས་ཐའེ་ཝན་གྱི་སྲིད་འཛིན་ལྕམ་དབྱིང་ཝེན་ལྷན་དུ་དངོས་སུ་མཇལ་འཕྲད་གནང་རྒྱུའི་ཐུགས་རེ་ཞིག་ཡོད་པ་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། གཤམ་ལ་དམིགས་བསལ་བཅར་འདྲིའི་ལེ་ཚན་ནང Australia ནང་གནས་བཞུགས་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་བྱུང་བའི་འདས་པའི་ལོ་ངོ་གསུམ་ཙམ་རིང་རྒྱ་ནག་གི་སློབ་གསོ་རིག་པ་བ། Lao Tse། ཅེས་པས་བརྩམས་པའི་རྩོམ་དེབ་སོགས་བོད་ཡིག་ནང་ཡིག་སྒྱུར་གནང་ནས་འགྲེམས་སྤེལ་གནང་ཡོད་པར་བོད་ནང་གི་བོད་མི་དང་ལྷག་པར་དུ་དགོན་སྡེ་ཁག་གི་དགེ་འདུན་པ་མང་པོས་དགའ་བསུ་ཞུ་གི་ཡོད་པ་སོགས་འཆི་མེད་ལགས་ཀྱིས་སྣེ་འཁྲིད་ཞུས་པ་ཞིག་གསན་རོགས་གནང།
མཁན་པོ་ཚེ་རིང་བཀྲ་ཤིས་ལགས་ཀྱིས་སློབ་མ་ཚོར་ནང་ཆོས་སློབ་ཁྲིད་གནང་བའི་ཞོར་དུ་རྒྱ་ནག་གི་སློབ་གསོ་རིག་པ་བ་ལའོ་ཙི་ཡིས་རྩོམ་སྒྲིག་བྱས་པའི་དེབ་སོགས་བོད་ཡིག་ཏུ་བསྒྱུར་ནས་ནང་ཆོས་དད་ལྡན་པ་དང་ལྷག་པར་དུ་བོད་ནང་གི་དགོན་སྡེ་ཁག་གི་དགེ་འདུན་པ་ཚོས་ཧ་ཅང་མཉེས་པོ་གནང་གི་ཡོད་པ་བཞིན།

ཡང་སྐད་ཡིག་སྦྱང་བའི་བརྒྱུད་རིམ་དང་དེ་ཚོ་འདྲ་བོ་ད་མང་པོ་དྲི་གི་ཡོད། དེ་དང་དེ་ནས་སོ་སོ་གི་བོད་ཀྱི་ཆོས་དང་རིག་གཞུང་ལ་དབྱིངས་དང་དོ་སྣང་སླེབས་སྟངས་དེ་སོ་སོ་གི་མི་ཚེ་ལ་ཤུགས་རྐྱེན་ཐེབས་སྟངས་ཕན་ཐོགས་སྟངས་དེ་ཚོ་དྲི་གི་ཡོད། ད་དེ་དྲིས་ན་ཡང་ཁོང་ཚོ་སོ་སོ་ཏན་ཏན་གྱི་ཡོད་རེད་བ་མ་གཏོགས་མི་ད་ལོ་བཅུ་ཕྲག་གི་ལོ་རྒྱུས་དང་དེ་ཚོ་བཏང་ནས་སློབ་སྦྱང་བྱེད་ཀྱི་མ་རེད་བ། དེ་འདྲ་རེད། དེ་ཡིན་སྟབས་དཔེར་ན་ད་ལྟ་ངས་ནི་ཀོ་ལ་ཟེར་བ་དེ་སྐད་བརྡ་རིག་པའི་ཆེད་མཁས་པ་དེ་ལ་དྲི་བ་ཞིག་བཟོ་གི་ཡོད་ད་དེའི་ནང་ལ་དཔེར་ན། ཀ་ད་རིག་པ་རང་གི་ངོས་ནས་བོད་ཀྱི་སྐད་ཡིག་ལ་སྐད་ཡིག་གཞན་ལ་མེད་པའི་ཁྱད་ཆོས་ག་རེ་ཡོད་དགོས་ཡོད་པ་ནི། འཛམ་གླིང་གི་སྐད་ཡིག་གཞན་པ་དང་དེའི་བར་ལ་མཐུན་ཆ་ག་རེ་ཡོད་པ། དེ་ནས་ཅིག་སོ་སོ་རང་ཉིད་དེ་གི་བོད་ཀྱི་སྐད་ཡིག་རིག་གཞུང་བོད་མི་དང་འགྲོགས་འདྲིས་བྱེད་པའི་རྒྱུན་རིང་པོའི་ཁྲོད་ཀྱི་ཚོར་སྣང་ག་རེ་ཡོད་པ། དེ་ནས་ཅིག་ད་སྲོལ་རྒྱུན་གྱི་སུམ་རྟགས་དག་གསུམ་དང་དེང་རབས་ཀྱི་ད་དེང་སང་གི་དུས་ཀྱི་ཅིག་སྐད་བརྡ་རིག་པ་གི་ལམ་ལུགས་ཀྱི་ཐོག་ནས་ཡང། ཅིག་ཡར་རྒྱས་བཏང་ཡ་ལ་ཡང་དམིགས་བསལ་གྱི་བསམ་ཚུལ་ག་རེ་ཡོད་པ། དེ་ཚོ་མང་པོ་ཞིག་དྲི་གི་ཡོད་ད་དེ་གི་དྲི་བ་དེ་འདྲའི་བཟོ་གི་ཡོད། གཅིག་རྒྱ་རིགས་ནང་ཁུལ་ལ་ཧ་ཅང་ཤུགས་རྐྱེན་ཆེན་པོ་སྤྲོད་ཡོད་པ་དེ་དེ་ཡིན་ས་རེད་ཡིན་ན་ཡང་ཕྱོགས་གཅིག་ནས་དེང་སང་རྒྱ་ནག་རང་གི་ནང་ཆོས་དང་ཆོས་ལུགས་སྤྱི་ལ་དམ་དྲག་བྱེད་པ་དེ་ཡང་བོད་བརྒྱུད་ནང་བསྟན་སྤྱི་དང་བྱེ་བྲག་པ་རང་དང་འབྲེལ་བ་ཁོ་ནའི་གཅིག་རེད་བསམ་ཡག་མི་འདུག་གང་ལ་ཟེར་ན་དཔེར་ན་རྒྱ་བརྒྱུད་ནང་པ་ལ་ཡང་དཀའ་ངལ་གཅིག་མཚུངས་འཕྲད་ཀྱི་འདུག་འོ་ད་དེ་འདྲའི་འདྲ་བོ་རེད་ཟེར། ལགས་སོ་ལགས་སོ་མཁན་པོ་ད་ད་ད་མཁན་པོའི། ཡང་དཀའ་ངལ་ཤུགས་ཆེ་སོང་དེ་ད་ཡོད་ཟེར་གི་རེད་བ་ད་རྩ་བའི་ཆ་ནས། རྒྱལ་སའི་རྒྱལ་ཁོངས་སོགས་ལ་དཀའ་ངལ་དེ་འཕྲད་ཀྱི་འདུག་ལ། རྩ་བའི་མཁན་པོས་ད་ལྟ་ཕྱག་དེབ་མང་པོ་ཅིག་ཕབ་སྒྱུར་ཞུ་ཡ་རེད་ཡང་ཕྱག་དེབ་མང་པོ་བྲིས་གནང་ཡ་རེད་རྩ་བའི་མཁན་པོ་རྩོམ་པ་པོ་རེད། བྱས་ཙང་ཉིས་སྟོང་བཅོ་བརྒྱད་ལོ་ལ་དམ་ཆོས་རིན་པོ་ཆེ་གི་ཨོ་གདེང་ཏོག་མདོ་ཟེར་ཡོད་ཟེར་བ་ད་དེ་བོད་ཡིག་ལ་བསྒྱུར་གནང་རྗེས་དེ་རྒྱ་ཡིག་ནང་ནས་བོད་ཡིག་ལ་ཚུར་བསྒྱུར་གནང་དགོས་རེད། རེད་རེད་རེད། ལགས་སོ། ཨ་ནི་མཁན་པོ་རྩ་བའི་ཕྱག་དེབ་དེའི་ནང་ལ་བསྒྱུར་དགོས་ཡག་གི་ད་ཡང་ཅིག་ཕྱག་དེབ་དེ་གལ་ཆེན་པོ་ག་འདྲས་རེད་ཅེ་ན་ཡང་ཕྱག་དེབ་དེའི་ནང་དོན་ག་རེ་རེད་ཅེ་ན་མདོར་བསྡུས་ཅིག་ངོ་སྤྲོད་ཅིག་གནང་དང། མདོ་དེ་སྤྱིར་བཏང་གི་ཉིས་སྟོང་བཅུ་བཞི་ལ་བསྒྱུར་ཡ་དེ་ད། དེ་ང་རང་རང་གི་དང་པོ་སྤྱིར་བཏང་གི་རྒྱ་གི་བསམ་གཏན་ཆོས་ལུགས་དང་བསམ་བློ་ཕྱོགས་པ་ལ Zen ཟེར་གི་འདུག་བ། དེ་རེད་ང་ཚོས་ཆོས་རྒྱམ་དྲུང་པ་རིན་པོ་ཆེ་ནུབ་ཕྱོགས་ལ་གཙོ་བོ་དེ་བོད་ཀྱི་ནང་བསྟན་གི་སྐོར་ལ་ད། ཁྱབ་སྤེལ་ཤུགས་ཆེན་པོ་གནང་བའི་སྐབས་སུ་ཁོང་ལ་གྲོགས་པོ་ཞིག་འདུག་ཁོང་གིས་ད་གསང་ཡུམ་ཌ་ཡ་ན་སྨུག་པོས་བྲིས་པའི་ད་ལྟར་རྣམ་ཐར་དེའི་ནང་ལ་ཞིབ་ཆ་བྲིས་ཡོད་རེད་དཔེར་ན་འཇར་པན་གྱི་སློབ་དཔོན་ཆེན་པོ་དང་ཁོང་གི་ཁོང་མཇལ་ཡོང་དུས་གི་བོད་ནང་གི་ཁོང་གི་རྩ་བའི་བླ་མ་ཞེ་ཆེན་ཀོང་སྤྲུལ་རིན་པོ་ཆེ་དངོས་སུ་དྲན་གསོས་པ་ལྟ་བུ་ཡོང་གི་འདུག་གསུངས་དཔེ་དད་གུས་ཆེན་པོ་ཤོད་ས་ཞིག་རེད་ཤག་ད་ཁོང་གི་ཆོས་གྲོགས་ཡང་རེད་ཤག་དེ་འདྲ་ཡིན་དུས་དེ་ལྟ་བུ་ཡིན་ན་ད་སྤེལ་ཡ་དེ་ད་ལྟ Zen དང། དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་རང་རྩ་བ་བྱས་ནས་སྤེལ་གྱི་ཡོད་རེད་དེ་འདྲ་ཡིན་དུས་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་དེ་ད་རྒྱ་གི་ནང་པ་གི་ལོ་ཆིག་སྟོང་ལྷག་གི་ལོ་རྒྱུས་ཀྱི་ཁྲོད་ནས་ཤུགས་རྐྱེན་ཆེ་ཤོས་ཀྱི་རྒྱ་རིགས་རང་གི་ཟེར་དགོས་རེད་བ་རྒྱ་ཡི་སློབ་དཔོན་ཞིག་གིས་བཏགས་པའི་དམ་ཆོས་ཞིག་ལ་ནང་པའི་དམ་ཆོས་ཞིག་ལ་ཤུགས་རྐྱེན་དེ་ལས་ཆེ་བ་ཕལ་ཆེར་མེད་པ་རེད་ད་དེའི་ཤུགས་རྐྱེན་དེ་འཇར་པན་དང་ད་ལྟ་ཀོ་རི་ཡ་དང་མདོར་ན་ལྷོ་ཨེ་ཤ་ཡ་གི་སྟེང་གི་ནང་པའི་ཐེག་ཆེན་གྱི་ནང་པའི་ལུང་པ་ཚང་མ་ལ་ཁྱབ་བསྡད་ཡོད་རེད། དེ་སྔ་བོད་ཡིག་ལ་ཡོད་མ་རེད་དེ་ནས་ཁྱད་པར་དུ་བོད་ཀྱི་ནང་སྔོན་ཆད་ཀྱི་ཧྭ་ཤང་མ་ཧཱ་ཡ་ན་ལ་སོགས་པ་དང་བསམ་ཡས་ཆོས་རྩོད་ལ་བལྟས་ནས་སྤྱིར་བཏང་གི་བསམ་གཏན་ཆོས་ལུགས་ལ་ཅིག་ཡག་པོ་ཅིག་གོ་བ་མ་ལོན་པ་དང་ནི་གོ་ནོར་དང་མང་པོ་ཞིག་ཡོད་དེ་ད་དེང་སང་དུས་སུ་དུས་རབས་ཉི་ཤུ་རྩ་གཅིག་པ་ལ་ནང་པ་དང་ཆོས་གྲོགས་ཚང་མ་ཅིག་ཅིག་གི་མཐུན་པོ་དང་དག་པ་དག་སྣང་དང་ཅིག་འབྲེལ་བ་ཡག་པོ་ཡོད་དགོས་ཀྱི་ཡོད་ན་ཕན་ཚུན་ཅིག་གི་ཅིག་གི་ལྟ་གྲུབ་དངོས་གནས་དེ་ག་རེ་ཡིན་པ་དེ་ཧ་གོ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་དེ་གཙོ་བོར་དམིགས་ཡུལ་ཅིག་དེ་ཡིན། གཉིས་པ་ནི་ང་རང་གི་དགའ་ཕྱོགས་ཡིན། ལགས་ལགས་སོ་གོང་ལ་ང་ཚོ་བཀའ་མོལ་ཞུ་ཡུལ་དེ Australia ནང་ལ་རྟེན་གཞི་བསྣམས་པའི་ཡེ་ཤེས་འཁོར་ལོའི་ཆོས་ཚོགས་ཀྱི་ཚོགས་གཙོ་དང་རྩོམ་པ་པོ་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཡིན། ལེ་ཚན་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུ་བཞིན་པ་ཡིན། ཉི་མ་ཚེ་རིང་ལགས་ནི་རྒྱ་གར་བྱང་ཕྱོགས་ཝར་ནཱ་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་དྲན་པ་ཉེ་བར་བཞག་པའི་གནས་ལ་འབུམ་རམས་པ་ཉམས་ཞིབ་གནང་མཁན་ཞིག་ཡིན་པ་དང་ཁོང་གིས་བརྗོད་གཞི་འདིའི་ཐད་ལ་ཉམས་ཞིབ་གནང་དགོས་དོན་སྐོར་གསུང་སྐབས། འདི་ནི་ནུབ་ཕྱོགས་སུ་གྲགས་ཅན་གྱུར་ཞིང་བོད་མིའི་སྤྱི་ཚོགས་དང་ལྷག་པར་དུ་སློབ་གསོའི་བྱ་གཞག་གི་ནང་ཉམས་ཞིབ་ཀྱི་རྩོམ་ཤོག་འདོན་རྒྱུ་དེ་གལ་ཆེར་གཟིགས་ཀྱི་ཡོད་པར་འགྲེལ་བརྗོད་གནང་བྱུང། གཤམ་ལ་གནད་དོན་གླེང་མོལ་གྱི་ལས་རིམ་ནང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཉི་མ་ཚེ་རིང་ལགས་དང་ལྷན་དྲན་པ་ཉེར་གཞག་གི་གལ་གནད་དང་བོད་མིའི་སྤྱི་ཚོགས་ཁྲོད་དུ་ངོ་སྤྲོད་རྒྱ་ཆེ་ཙམ་གནང་དགོས་དོན་བཅས་ཀྱི་ཐོག་ནས་གླེང་མོལ་ཞུ་བ་གསན་རོགས་གནང། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། དེ་རིང་ང་ཚོས་ལས་རིམ་དེའི་ཐོག་ལ་ཡང་ད་ལྟ། Varanasi བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ནང་ནས་ད་ལྟ་འབུམ་རམས་པའི་སློབ་གཉེར་ད་གྲུབ་ལ་ཉེ་བ་འདྲ་པོ་ཆགས་འགྲོ་འདུག་ཉི་མ་ཚེ་རིང་ལགས་གདན་འདྲེན་ཞུས་བྱས། ད་ལྟ་ཁོ་རང་གི་ཉམས་ཞིབ་གནང་ཡག་གི་བརྗོད་གཞི་དེ་ཞེ་པོ་ཅིག་མཚར་པོ་དང་མི་མང་ཚོས་ཀྱིས་དོ་སྣང་བྱས་དགོས་ཡ་དེང་སང་འཛམ་བུ་གླིང་ནང་ལོགས་ལ་ནི་དོ་སྣང་ཆེན་པོ་བྱེད་སའི་གི་བརྗོད་གཞི་ཆགས་འགྲོ་གི་ཡོད་རེད་དྲན་པ་ཉེ་བར་བཞག་པ་གསུང་ཡག་དེ་ད་ནུབ་ཕྱོགས་ཡུལ་གྲུ་ཁག་ནང་དུ་བ་ཡིན་ན Mindfulness ཟེར་བྱས་ཞེ་པོ་ཅིག་རྩ་ཆེན་པོ་དང་དེ་ཡང་ཞེ་པོ་ཅིག་ཉི་མ་ཉི་མ་ལ་ཡ་ད་ཉིན་རེའི་བྱ་གཞག་ནང་གི་ལས་དོན་ཞིག་ལ་ཡང་ངོས་འཛིན་ཞུ་ཡས་ཀྱི་མཚམས་འདྲ་པོ་ཞིག་ལ་སླེབས་པའི་དུས་ཚིགས་འདྲ་པོ་ཞིག་ཆགས་བསྡད་ཀྱི་ཡོད་དེ་འདྲ་བྱེད་དུས་ནི་འདིའི་ཐོག་ལ་ཡང་ང་ཚོ་བཀའ་འདྲི་ཞུ་གི་ཡིན། ཉི་མ་ཚེ་རིང་ལགས་དེ་རིང་ང་ཚོ་ལས་རིམ་འདིའི་ཐོག་ལ་ཕེབས་པ་ནི་དུས་ཚོད་ཐུང་ཐུང་ཞིག་ནང་ལོགས་ལ་འདུག་བྱས་ནས་ཞལ་བཞེས་གནང་བྱས་ཕེབས་པ་དང་པོ་ཐོག་མ་དེ་ཐུགས་རྗེ་ཆེ་ཟེར་དང་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན།

ལགས་འོ་ད་ད་ལྟ་སྤྱིར་བཏང་ངའི་སློབ་སྦྱོང་གི་རྒྱབ་ལྗོངས་འདི་ད་ནང་པའི་ལྟ་གྲུབ་འདི་ཆགས་བསྡད་ཡོད་རེད་སྤྱིར་བཏང་བོད་སྐད་ཡིག་གཙོ་བོར་གྱུར་པའི་ནང་པའི་ལྟ་གྲུབ་ཆགས་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་ཉི་མ་མཚམས་གཅིག་ལ་ཡང་ཉིས་སྟོང་ཕལ་ཆེར་བཅུ་དྲུག་ཡས་མས་ཡིན་པ་ཡོད་དེ་འདྲའི་ཅིག་ལ་ཡང་ང་རྒྱ་གར་རྒྱལ་ས་ལྡི་ལི་ལ་ཡང་ཅིག་ཇ་ཁང་ཞིག་ནང་ལ་ཡང་ང་ཚོ་གྲོགས་མོ་དང་དེ་འདྲའི་མཉམ་པོ་སྐད་ཆ་ར་བཤད་བསྡད་བསྡད་པའི་སྐབས་ཤིག་རེད།

ང་ཚོ་གྲོགས་མོ་དེ་འདྲས་ཡོད་རེད་མོ་རང་གི། Mindfulness། ལབ་དུས་ཙམ་པ་ལམ་སང་དབུགས་འབྱུང་རྔུབ་ཙམ་ཅིག་ལ་ཡ། ནམ་རྒྱུན་ང་ཚོ་ད་རྩེད་མོ་རྩེད་དུས་ཙམ་པ་དབུགས་ཡར་ངེས་དབུགས་ཡར་རྔུབ་པ་དང་དབུགས་ང་མར་བཏང་བའི་གི་རྣམ་པ་དེ་འདྲས་ཙམ་ཅིག་ལ་ངོས་འཛིན་བྱེད་ཡག་གི་གནས་སྟངས་དེ་འདྲས་ཤིག་མཐོང་སོང། ད་ང་རང་ང་རང་ཅིག་སྤྱིར་བཏང་ད་ནང་པའི་ལྟ་གྲུབ་དང་དེ་འདྲས་ལ་ཡར་སློབ་སྦྱོང་བྱེད་ཡག་གོ་སྐབས་རག་དུས་ཙམ་པ་ད་སོ་སོ་ག་ཚད་ཤེས་མིན་ལ་མ་ལྟོས་པར་ཡང་དེ་ཅིག། གཞོན་སྐྱེས་ནང་ཁུལ་བསམ་བློ་བཏང་ན་དེ་འདྲས་ཅིག་དལ་བ་ཡིན་ན་ག་འདྲས་འབྱུང་གི་ཡོད་ན་བསམ་པའི་ཚོར་སྣང་སོར་སླེབས་སོང། དེ་འདྲ་ཡིན་དུས་ཨ་ནི་ད་ཅིག་འདི་ལ་དེ་ཉམས་ཞིབ་ཅིག་བྱེད་དགོས་ཡ་ཟེར་བ་ཡང་གཞོན་སྐྱེས་ཚང་མས་མགོ་འཚོས་དགོས་ཡ་འདྲ་ཞིག་འདུག་བསམ་ནས་ཨ་ནི་དེ་འདྲ་ཡི་ད་ལྟ་ག་རེ་ཟེར་ར། ད་དྲན་པ་ཉེར་གཞག་ཁོ་རའི་སྒང་ལ་ཡ་བོད་ཡིག་ནང་ལ་ཡ་དམིགས་བསལ་གྱི་དཔྱད་རྩོམ་སྤེལ་བཞག་པ་དང་དེ་འདྲའི་གི་ཅིག་ལྟ་དུས་ཙམ་པ་དམིགས་བསལ་གྱི་མཇལ་ཡ་མེད་པའི་སྐབས་འདྲ་པོ་ཞིག་རེད་ཤག་དེའི་སྐབས་སུ། དེ་ཡིན་དུས་ཙམ་པ་འོ་ད་དེ་ལ་ཡང་ཉམས་ཞིབ་ཅིག་བྱེད་དགོས་འདུག་བསམ་ནས་རིམ་པས་ང་ད་ལྟ་ག་རེ་ཟེར་རེད། ཝཱ་ཎ་གཙུག་ལག་སློབ་གཉེར་ཁང་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་ཅིག་ག་རེ་ཟེར་ང་ཚོ་ཨེམ་ཕྷིལ་ཟེར་ནས། ཉེ་བའི་འབུམ་རམས་པའི་སློབ་སྦྱོང་བྱེད་ཞོར་དེ་ཅིག་བྱས་པ་རེད། འདིའི་མཚམས་འདི་ལ་ཡང་ད་དེ་འདྲའི་སྒང་ལ་ཡང་དོ་སྣང་བྱས། ཉམས་ཞིབ་ཅིག་ཏུ་བྱས་ནས་འགོ་རེ་བཙུགས་དེ་ནས་ད་ད་ང་ཚོ PHD དེ་ཡིན་པས་དེའི་སྒང་ལ་ཡང་མུ་མཐུད་སློབ་སྦྱོང་བྱས་འགོ་རེ་བཙུགས་ནས་ད་འདུག་སེ་ཉམས་ཞིབ་ཀྱི་ག་རེ་ཟེར་རེད་བརྗོད་བྱ་གདམ་གསེས་དང་དེ་འདྲའི་སྐུལ་སློང་བཟོ་འདྲ་སླེབས་ཡ་དེ་དེ་འདྲའི་བཟོ་འདྲ་རེད་རྒྱབ་ལྗོངས་འགྲོ་རྒྱུ།

ཡིན་གཅིག་མིན་གཅིག་ཁུངས་གཏུགས། ཁུངས་གཏུགས་པའི་ཐོག་ནས་ད་གཅིག་གཅིག་ཡིག་ཆ་ཡིན་པ་ན་མདོ་རང་ལ་ཁུངས་གཏུགས་ནས་མར་བཤད་ཡ་གཅིག་རེད། ད་ཡང་གཅིག། ཉེ་ཉེ་བའི་ཆར་ལ་ཡང་ཇི་ལྟར་ང་ཚོར་དྲན་པ་ཉེར་བཞག་ཅེས་མཁས་པ་དེ་ཚོས་གསུངས་གནང་བའི་ཆ་མཚོན་པ་ཡིན་ན་མང་ཆེ་བ་གཅིག་ད་སངས་རྒྱས་ཀྱི་གསུང་ལ་འགྲེལ་པ་བརྒྱབ་བཞག་པའི་བསྟན་བཅོས་ལ་ཡང་ཁུངས་གཏུགས་པའི་ཐོག་ནས་གསུང་བཞག་རྒྱུ་མང་པོ་ཡོད་རེད། ཡིན་པ་ཡིན་ནའི་ད་མདོ་ཁོ་རང་ལ་ཡང་ཁུངས་གཏུགས་ནས་གསུང་རྒྱུ་གསལ་བསྡིགས་ཉུང་ཉུང་རུ་ཅིག་ཆགས་སོང། ལྷག་པར་དུ་ད་ལྟ་ང་ཚོ་ད་དྲན་པ་ཉེར་བཞག་གི་སྒོམ་དེ་མར་གསུང་ཡ་ལ་ཡང་དམིགས་བསལ་གྱི་ད་ལྟ།

ལོགས་སུ་བཀར་ནས་ཅིག་གསུངས་ཡོང་ཡ་དང་དེ་མ་ཡིན་པའི་ད་ལྟ་ང་ཚོ་སྒོམ་གྱི་རྣམ་གཞག་གསུངས་པའི་སྐབས་སུ་ད་དཔྱད་སྒོམ་དང་འཇོག་སྒོམ་བྱས་ནས་རྣམ་པ་མ་འདྲ་བ་གཉིས་སྒང་ནས་གསུངས་བཞག་ཡ་བཟོ་འདྲ་རེད་དེ་མ་ཡིན་པའི་ད་ལྟ་ང་ཚོ་ག་རེ་ཟེར་རེད་སྔགས་ཀྱི་ནང་ཁུལ་ལ་ཡ་ད་སྒོམ་གྱི་ཉམས་ལེན་དེ་འདྲས་ཡོད་རེད་ཕལ་ཆེན་དེའི་སྒང་ལ་ཡ་ད་ཅིག་ཤུགས་ཆེ་བའི་རྒྱུ་མཚན་གྱིས་ད་དྲན་པ་ཉེར་བཞག་གི་སྒོམ་སྒང་ལ་ཡ་དོ་སྣང་མ་གནང། མ་གནང་མི་སྲིད་ད། དེའི་ཤུགས་ཆེ་དྲགས་པའི་རྒྱུ་མཚན་གྱིས་ཕལ་ཆེན་དེ་ཚོ་ལ་ཡ་གཅིག་གི་དམིགས་བསལ་གྱི། དེ་འདྲ་བྱུང་ཡོད་པས་མེད་པའི་ཚོར་སྣང་བཟོ་འདྲ་བྱུང་སོང། ད་སྤྱིར་བཏང་ནུབ་ཕྱོགས་ཁུལ་ལ་ཡ་ད་དྲན་པ་ཉེར་བཞག་གི་སྒོམ་དེ། སྐད་གྲགས་ཆེན་པོ་ད་དེ་བྱས་ཡ་དེ་ཕལ་ཆེན་ང་ཚོས་བསམ་སྟངས་ཡོད་པ་ནི་དྲན་པ་ངེད་ཅག་གིས། སྒོམ་གཙོ་བོར་གྱུར་བའི་ད་ནང་ཆོས་ནུབ་ཕྱོགས་ཁུལ་ལ་ཡ་དར་འཕེལ་ཡོང་ཡ་གི་གནས་ཚུལ་དེ་ལ་ཡ་གཅིག། རག་ལས་ཡོད་རེད་དྲན་གྱི་འདུག་ད་ཐེངས་ང་ཚོ་ང་ཚོའི་ལོ་རྒྱུས་ལ་ཡང་གཅིག་བལྟས་ཡོང་པ་ཡིན་ན་དྲན་པ་ཉེར་བཞག་གི་སྒོམ་དེ་ནུབ་ཕྱོགས་ཁུལ་ལ་ཡང་སྐད་གྲགས་ཆེན་པོ་བྱེད་ཡ་དེར་ཆ་མཚོན་པ་ཡིན་ན་ཕྱིས་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་ཡས་མས་སུ་དེ་ནས་ཕལ་ཆེན་ཆགས་ཡོད་པའི་ཚོར་སྣང་བཟོ་འདྲ་ཞིག་འདུག་ད་འདི་ལ་ཡང་ཉེ་རབས་མཁས་པ་ཁ་ཤས་ཀྱིས་འགྲེལ་བཤད་བསྐྱོན་སྟངས་དེར་ཆ་མཚོན་པ་ཡིན་ན་ད་ནུབ་ཕྱོགས་ཁུལ་ནས་ནི་གཅིག་ག་རེ་ཟེར་ར་ཤར་ཕྱོགས་ཁུལ་གྱི་ད་རིག་གཞུང་ལ་ཡང་དོ་སྣང་བྱས་འགོ་བཙུགས་པ་ར་ད་ཁོང་ཚོས་དཔེར་ན་ཆ་མཚོན་དབྱིན་སྐད་ནང་ཞུ་བས་ན Alternative culture དེ་བཞིན་ཁོ་ཚོས་ད་དང་ལེན་བྱེད་ཡག་འགོ་བཙུགས་པའི་ཐོག་ནས་ཨ་ནི་ནང་ཆོས་དང་དེ་ཚོར་ཡ་དོ་སྣང་ཅིག་བྱུང་བ་རེད་བ། དེ་འདྲས་བྱུང་དུས་ཙམ་པ་སྤྱིར་བཏང་ནུབ་ཕྱོགས་ཁུལ་ལ་དྲན་པ་ཉེར་བཞག་དེ་དར་སྟངས་དེར་ཆ་མཚོན་པ་ན་མང་ཆེ་བ་ཅིག་ད་ག་རེ་ཟེར་ར་གནས་བརྟན་སྡེ་པ་གཞི་བཞག་བྱས་ནས་ཕར་དར་བསྡད་པའི་བཟོ་འདྲ་ཅིག་རེད་ལ་བྱས་ཙང་ཕ་གིའི་ནང་ཁུལ་ལ་ཡ་དར་པའི་ཡོན་ཡ་ཚོ་ཡིན་པ་ཡིན་ནའི་རེད་ད་གཙོ་བོ་འཕགས་པ་གནས་བརྟན་སྡེ་པའི་གི་བརྒྱུད་པ་བྱས་ནས་འདུག་སེ་སྒོམ་གྱི་རྣམ་གཞག་ཚོ་དར་བྱེད་དགོས་ཅིག་རེད།

ག་རེ་ཟེར་རེད། སེམས་པ་འདིའི་སྒང་ལ་བཞག་ཡག་གི་འབད་བརྩོན་ཅིག་བྱས་པ་དེར་ཡག་ད་དྲན་པ་ཉེ་བར་བཞག་པ་ཟེར་ད་ཡོངས་གྲགས་སུ་དེ་ལ་ངོས་འཛིན་ཞིག་གནང་རེད་ད་འདི་གའི་ནང་ཁུལ་ལ་ད་ཞིབ་ཅིང་མ་ཕྲ་བ་ཕྱིན་པ་ཡིན་ན་དྲན་པ་ཉེ་བར་གཅིག་དྲན་པ་ཉེ་བར་བཞག་པ་གཅིག་ཟེར་ཡག་ད་དྲན་པ་ཉེ་བར་བཞག་པ་གསུམ་ཟེར་ཡག་དེ་འདྲའི་རྣམ་གྲངས་དབྱེ་བ་ཕྱེ་སྟངས་མང་པོ་ཡོད་རེད་ཡིན་པ་ཡིན་ན་སྐབས་སུ་བབས་པའི་གི་རྒྱུན་རིང་གི་འཚོ་བའི་ནང་ལ་ཡང་ང་ཚོས་སེམས་འདི་ཨ་ནི། ལུས་པོའི་སྟེང་དུ་བཞག་ཡར་སོགས་པ་དང་སེམས་དེ་སོ་སོའི་ལུས་པོའི་ཚོར་བའི་གི་སྟེང་དུ་དོ་སྣང་བྱེད་བཞག་ཡར་སོགས་པ་དང་ནང་བཞིན་སེམས་དེ་སེམས་ཀྱི་སྟེང་དུ་ཨ་ནི་སེམས་དེ་ཡང་འདོད་ཆགས་དང་ཞེ་སྡང་དང་གཏི་མུག་ལ་སོགས་པའི་གང་དེ་གང་འདྲས་འཁྲུགས་འདུག་འཁྲུགས་མི་འདུག་ཟེར་ཡར་སོགས་པ་དང་དེ་ནང་བཞིན་སེམས་དེ་ཆོས་ཟེར་དུས་ཙམ་པ་ལ་ཡང་ད་དྲན་པ་ཉེར་བཞག་ད་གཙོ་བོ་གི་གནད་འགག་དེ་ཆགས་འགྲོ་གོ་དངོས་གནས་ད་སེམས་དྲན་པ་ཉེར་བཞག་དེ་ང་ཚོ་ཕྱིའི་ཡུལ་གི་སྟེང་དུ་བཞག་གི་ཙམ་མ་ཡིན་པར་ཨ་ཕྱི་རོལ་ཡུལ་གྱི་གནས་ལུགས་ག་རེ་ཡིན་པ་འདི་ཧ་གོ་བ་ལ་ཡང་འབད་བརྩོན་བྱེད་ཡ་ཞོར་བ་ད་རྗེས་སུ་ད་ལྟ་ཤེས་རབ་ཀྱིས་བརྟག་དཔྱད་བྱེད་ཡ་འདི་ད་ཆོས་དྲན་པ་ཉེར་བཞག་འདིའི་སྒང་སླེབས་ཡོང་གོ་རེད་འདི་ད་ད་ད་གར་སོང་རེད། ད་ལུས་དྲན་པ་ཉེར་བཞག་ཇི་ལྟར་དམིགས་པའི་ཐོག་ནས་བཞི་བཞག་པའི་ནང་ནས་གལ་ཆེ་ཤོས་འཛིན་ཡ་འདི་བོ་འདི་རེད་ད་ནུབ་ཕྱོགས་ཁུལ་ལ་ད་ལྟ་ང་ཚོ་རྒྱུན་ལྡན་འཚོ་བའི་ནང་ཁུལ་ཚང་མ་དོ་སྣང་བྱེད་འདི་ཡ་འདི་ད་ལུས་ཚོར་སེམས་དང་དེ་ཚོའི་སྒང་ལ་ཡ་འགྲོ་ཡ་འདི་འདྲ་ཞིག་རེད་ལ།

དེ་མ་ཡིན་པའི་འདིའི་སྒང་ལ་ཡང་རྩལ་དུ་བཏོན་པའི་ཐོག་ནས་དམིགས་བསལ་དང། ཕལ་ཆེར་གསུངས་མེད་པས་ད་དེ་འདྲས་ཞུས་པ་ཡིན་ན་ཧམ་པ་ཚ་དྲགས་པས་ཟེར་དུས་ནས་མང་པོ་ཞིག་གསུངས་ཡོད་མ་རེད། ད་ནུབ་ཕྱོགས་ཁུལ་ལ་ཡང་འདི་དྲན་པ་ཉེར་བཞག་འདི་རྒྱུན་ལྡན་གྱི་ད་གར་སོགས་རེད་སེམས་ཁམས་འཕྲོད་བསྟེན་ནང་རེད་དེ་མ་ཡིན་པའི་ད་གར་སོགས་རེད་ཨ་ནི་རྒྱུན་ལྡན་གྱི་འཕྲོད་བསྟེན་རེད་རྒྱུན་ལྡན་གྱི་ད་ཨིན་ཇིའི་ནང་ཞུས་པ་ཡིན་ན་འདི་ལ་ཡང Mindfulness Intervention ཟེར་གྱི་འདུག་ག་འདི་འདི་འདྲས་ཀྱི་ཤེས་བྱའི་རིག་ཚན་ཆ་ཚང་ཅིག་ནང་ཁུལ་ལ་ཡང་བེད་སྤྱོད་བྱས་བསྡད་པའི་བཟོ་འདྲ་ཅིག། དེ་འདྲས་ད་ཉེ་ཆར་ཁ་སོར་ཆིག་སྟོང་དགུ་བརྒྱ་དུ་བ་ནས་ད་འདི་འགོ་བཙུགས་ཡོད་རེད། འདི་འགོ་བཙུགས་སྟངས་རུ་ཆ་མཚོན་པ་ཡིན་ན་དེ་ལ་ཁོང་ཚོས་ཀྱིས་ད་ངའི་ལྟ་སྟངས་བྱས་པ་ཡིན་ན་དེ་འདྲས་ཀྱིས་ཁོང་ཚོ་རུ་ཆ་མཚོན་པ་ཡིན་ན་དྲན་པ་ཉེར་བཞག་གི་སེམས་རྩེ་གཅིག་པར་གནས་ཡག་གི་ཐབས་ལམ་དེ་ཐབས་ལམ་དེ་ཤེས་བྱའི་རིག་ཚན་ཆ་ཚང་ནང་ཁུལ་ལ་འཇུག་ཡས་ཅིག་འབད་བརྩོན་བྱས་བྱས་པའི་རྣམ་པ་བཟོ་འདྲ་འདུག་དེ་ལ་ཡང་ཁོང་ཚོས་ཀྱིས་དང་རྒྱུའི་ནུབ་ཕྱོགས་ཁུལ་ལ་ཡང་དྲན་པ་ཉེར་བཞག་འགྲེལ་བཤད་བརྒྱབ་ཡོང་དུས་ཙམ་པ་ལ་ཡང་འདི་ལ་ཡང་ཁར་སོར་བ་ལ་སེམས་རྩེ་གཅིག་པར་གནས་ཡག་དང་དེ་ལ་ཡང་གཙོ་དོན་བྱས་ནས། རེ་བ་སེམས་པ་དེ། ཁ་སོགས་རེ་བ་སེམས་པ་དེ་ཡུལ་གྱི་སྟེང་དུ་བཞག་ཡོང་དུས་ཙམ་པར་ཡང། དེ་ལ་ཡང་དམིགས་བསལ་གྱི་འདོད་ཆགས་ཞེ་སྡང་གཏི་མུག་གི་བློ་ཞུགས་མ་བཅུག་ཡར་སོགས་པ་དང། ཨ་ནི་འདི་སེམས་བྱུང་དགེ་བ་དང་མི་དགེ་བ་ཟེར་དེ་འདྲའི་སྐད་ཆ་དམིགས་བསལ་ཡོད་མ་རེད་ཁོང་ཚོས་འདི་སེམས་རྩེ་གཅིག་པ་རང་ལ་ཡང་འབད་བརྩོན་བྱས་པའི་ཐོག་ནས་ཡོང་ཡ་ཅིག་རེད་དེ་ཡོད་པའི་རྒྱུ་མཚན་གྱིས་ད། ཐབས་ལམ་ཅིག་ལ་ཡང་ངོས་འཛིན་པའི་ཐོག་ནས་ལག་བསྟར་བྱེད་དུས་ཙམ་པར་ཨ་ནི་ཤེས་བྱའི་གྱི་རིག་ཚན། དཔེར་ན་ཆ་མཚོན་པ་ཡིན་ན་བྱིས་པའི་སེམས་ཁམས་ནང་ཁུལ་ལ་ཡང་ཨ་ནི་དྲན་པ་ཉེར་བཞག་སྒོམ་ཉམས་ལེན་བྱེད་ཡར་སོགས་པ་དང་ནང་བཞིན་བཙོན་ཁང་ནང་ལ་ཡིན་པ་ཡིན་ན་བཙོན་པ་དེ་ཚོ་གིས་ཨ་ནི་ཅིག་ཁར་སོགས་རེ་བ། སེམས་ལ་ཡང། དངངས་འཚབ་དང་དེ་མ་ཡིན་པའི་སེམས་ལ་ཡང་ཁར་སོང་རེད་ཞེ་སྡང་དང་དེ་འདྲའི་ཤུགས་ཆེན་པོ་ཡོད་དེ་གའི་ཆ་ཚང་འཇོམས་པར་བྱེད་ཀྱི་དེ་འདྲའི་ཐབས་ལམ་མང་པོ་ཞེ་པོ་ཅིག་གཏན་འབེབས་བྱས་འདུག་དེ་གའི་ཆ་ཚང་བྱེ་བྲག་ཏུ་ཆ་མཚོན་པ་ཡིན་ན་ཁོང་ཚོས་དྲན་པ་ཉེར་བཞག་གི་འདི་ཐབས་ལམ་ཅིག་ལ་ཡང་ངོས་བཟུང་བའི་ཐོག་ནས་ཤེས་བྱའི་རིག་ཚན་མང་པོ་ཞིག་ནང་ཁུལ་ལ་ཡང་ཁོང་ཚོས་ལག་བསྟར་བྱས་པ་དེ་འདྲ་ཡོང་གི་འདུག་ད། ཡོང་གི་འདུག་ཟེར་ནས་ད་དེ་འདྲ་བྱུང་ཤག་ད་འདིར་ཡང་གཞི་རྩའི་གི་ད། དངོས་སུ་སོ་སོས་མྱོང་འདྲིས་བྱས་ནས་ད་གྲུབ་དོན་ག་ཚད་ཡིན་མིན་དེ་ད་ད་ངའི་ཉམས་ཞིབ་ཀྱི་ཁྱབ་ཁོངས་ནང་ལ་ཡང་ཤུགས་ཆེན་པོ་ཡོད་མ་རེད། ཡིན་པ་ཡིན་ནའི་ད་ཏོག་ཙམ་ཅིག་གི་དོ་སྣང་བྱེད་ཡུལ་མཚམས་པ་དེ་འདྲས་བྱུང་ཤག་ད་དམིགས་བསལ་གྱི་ད་ལྟ་ང་ཚོ་ཡེ་ཤུ་དང་དེ་ཚོའི་གི་ཆོས་ལུགས་ནང་ཁུལ་ལ་ཡ་དེ་འདྲས་གི་དྲན་པ་ཉེར་བཞག་གི་སྒོམ་ཟེར་དེ་འདྲས་ཅིག་ཁོ་ཚོས་ལབ་པའི་སྐབས་འདུག་རེད་དཔེར་ན་ཆ་མཚོན་པ་ཡིན་ན་ད་ལྟ་ང་ཚོ་ཡེ་ཤུ་ནང་མ་སླེབས་པའི་སྔོན་ལ་ཡ་མཁར་རྩོ་རེད Jewish གི་ཆོས་ལུགས་ནང་ལ་ཡ Judaism ནང་ལ་ཡ་དེ་འདྲས་གི་དྲན་པ་ཉེར་བཞག་གི་སྒོམ་དེ་འདྲས་ལག་བསྟར་བྱེད་པའི་སྐབས་དེ་འདྲས་ཤག་ད་ཐབས་ལམ་དེ་ནང་པ་སངས་རྒྱས་པའི་གི་མཁར་རྩོ་རེད་དངོས་པོའི་གནས་ལུགས་དཔྱད་པ་བྱེད་ཡག་གི་ཐབས་ལམ་འདི་ཕར་འཁྱེར་བའི་ཐོག་ནས་ཁོ་རང་ཚོས་ཀྱི་སོ་སོའི་དཀོན་མཆོག་རྗེས་སུ་དྲན་ཡར་སོགས་པ་དང་དཀོན་མཆོག་སྒོམ་ཡར་སོགས་པ་དང་དེ་འདྲས་ཀྱི་སྐབས་དེ་འདྲས་ཡོང་གི་འདུག་མཚམས་མཚམས་ཡིན་པ་ན་ཁོ་ཚོས་ཀྱི Mindfulness of God ཟེར་དེ་འདྲས་ཡིན་དེ་འདྲས་ཀྱི་ད་ལྟ་ཁོ་ཚོས་དེ་འདྲས་སྒོམ་སྟངས་ཀྱི་རྣམ་པ་དེ་འདྲས་གསར་གཏོད་བྱས་ཤག་ད་རྡོ་ཟོལ་ཁང་འདྲ་བོ་ཆ་མཚོན་པ་ཡིན་ན་སྐྱབས་བཟང་ནོར་མི་ཚེ་རྒྱལ་དམིགས་བསལ་བཀའ་སློབ་དེ་འདྲས་དེ་འདྲས་ཡོད་རེད་བྱས་ཙང་དེ་ཚོ་འདྲ་བོ་ཆ་མཚོན་པ་ཡིན་ན་ད་གཞི་རྩ་འདིའི་ཐུབ་སྟངས་འདིས་དྲན་པ་ཉེར་གཞག་འདི་ཐབས་ལམ་གཅིག་ལ་ཡ་སེམས་རྩེ་གཅིག་པར་གནས་ཡག་གི་ཐབས་ལམ་གཅིག་ལ་གཞི་འཛིན་པའི་ཐོག་ནས་ཁོང་ཚོས་སོ་སོའི་གི་དཀོན་མཆོག་ཁས་ལེན་མཁན་དེ་ཚོའི་གི་ཆོས་ལུགས་ཀྱི་དད་པའི་རྗེས་འབྲང་ནང་ཁུལ་ལག་ལེན་ག་འདྲ་སེ་བསྟར་དགོས་མིན་དང་ད་ག་ནང་བཞིན་ཡང་ཐབས་ལམ་འདི་ཆོས་ཁས་མ་ལེན་མཁན་དེ་ཚོའི་གི་རྒྱུན་རིང་འཚོ་བའི་ནང་ཁུལ་ལ་ཡ་སེམས་རྩེ་གཅིག་པར་གནས་ཡག་དང་དེ་འབྲེལ་གྱི་ཆེད་དུ་ཐབས་ལམ་བེད་སྤྱོད་བྱས་ད་ག་ནང་བཞིན་ཡང་ཤེས་ཡོན་སློབ་གསོ་དང་འབྲེལ་བ་ཡོད་བསམ་པ་བསླབ་གྲྭ་ཁག་ནང་ཁུལ་ལ་ཡ་དྲན་པ་ཉེར་གཞག་གི་ཐབས་ལམ་འདི་ཡང་གཅིག་ཕར་འཁྱེར་བའི་ཐོག་ནས་བེད་སྤྱོད་བྱེད་ཡག་སོགས་པ་དེ་འདྲི་ཡིན་དུས་ཙམ་པ་ནི་གཅིག་ག་རེ་ཟེར་དགོས་རེད། ནུབ་ཕྱོགས་པའི་མི་དེ་ཚོ་ཤ་ཚུགས་མ་དེ་ཐབས་ལམ་རང་གཅིག་ལ་ཡང་ངོས་འཛིན་བྱས་པའི་ཐོག་ནས། ཤེས་བྱའི་རིག་ཚན་དང་དེ་འདྲའི་ནང་ཁུལ་བེད་སྤྱོད་བྱེད་པའི་སྐབས་དེ་འདྲ་ཡོང་གི་འདུག་འོ་དེ་འདྲ་རེད་སེ་ད་ལྟ་སོ་སོའི་དོ་སྣང་རུ་དེ་འདྲ་བྱུང་སོང།
དེ་འདི་ཡང་ད་ལྟ་འབྱུང་ཁུངས་ཀྱི་ཐོག་ནས་ཞུས་པ་ཡིན་ན་ནང་པའི་བསྟན་བཅོས་ནང་ནས་དྲན་པ་ཉེ་བར་བཞག་པ་གསུང་ཡག་འདི་བྱུང་སྔ་ཤོས་འདྲ་ཅིག་ངོས་འཛིན་ཞུས་ན་འགྲིག་གི་ཡོད་ན་ལོ།
ད་ནང་པའི་བསྟན་བཅོས་གསུང་གི་མ་རེད་དེ་སངས་རྒྱས་ཀྱིས་དང་པོ་ཉིད་ལ་ཡང་གསུང་དུས་ཙམ་པ་ད་དེ་ང་ཚོ་དྲན་པ་ཉེར་གཞག་གི་ལོ་རྒྱུས་སི་ད་ད་ཅིག་ཚན་པ་དེ་འདྲས་ཅིག་ཡོད་རེད་ད་ང་ཚོ་བྲིས་རྒྱུ་ནང་ལ་ཡང་དེའི་ནང་ཁུལ་ལ་ཡང་དམིགས་བསལ་གྱི་བྱས་ཡོད་པ་རེད་ཇི་ལྟར་ང་ཚོ་དྲན་པ་ཉེར་གཞག་ད་ད་དེའི་ཐ་སྙད་ད་ག་རང་ཅིག་ད་ད་ནང་སངས་རྒྱས་ཀྱིས་གསུངས་པའི་གསུང་ནང་ལ་མ་གཏོགས་དེ་འདྲས་ཀྱི་ད་ད་ཧིན་དུའི་གི་སྔོན་མའི་གི་ག་རེ་ཟེར་དགོས་རེད་གཞུང་ལུགས་ད་དེ་འདྲས་ནང་ལ་ཡང་ཚིག་ད་ག་རང་དེ་འདྲས་གསལ་བ་ཡོད་མ་རེད་ཇི་ལྟར་སྒོམ་གྱི་རྣམ་གཞག་འདི། ནང་པ་ཙམ་མ་ཡིན་པར་གཅེར་བུ་པ་རེད་ཧིན་དུ་རེད་འདི་གའི་ཆ་ཚང་གི་ག་ཚོད་བ་ཆོས་ལུགས་ཀྱི་གཞུང་ལུགས་ཁག་ནང་ལ་ཡང་གསལ་བསྡད་པ་ཞིག་རེད་དེ་འདྲ་ཡིན་ཙམ་པ་ལ་ཡ་ད་འདི་བསྟན་བཅོས་ཙམ་མ་ཡིན་པར་དང་པོ་ནས་སངས་རྒྱས་ཀྱིས་གསུངས་བཞག་པའི་ད་འདུལ་བ་ནས་བྱས་ནས་གཞི་འཛིན་པའི་ཐོག་ནས་འདི་གའི་ཆ་ཚང་ནང་ལ་ཡང་དྲན་པ་ཉེར་གཞག་འདི་རེད་ཆ་ཚང་དྲན་པ་ཉེར་གཞག་འདི་ནང་པའི་གི་ཐུན་མོང་མ་ཡིན་པའི་སྒོམ་གྱི་རྣམ་གཞག་ཅིག་ལ་ཡང་ངོས་འཛིན་ཞུ་དགོས་རེད།
ད་ལྟ་ཧིན་རྡུའི་ཆོས་ལུགས་འདི་ད་ནང་པའི་ཆོས་ལུགས་ད་སྔ་སྔ་ལོས་རེད་བརྩིས་པ་ཡིན་ན་ད་ཧིན་རྡུའི་ཆོས་ལུགས་འདི་སྔ་བརྩི་གི་རེད་བ་ད་ད་ལྟ་དྲན་པ་ཉེར་གཞག་ད་ཅིག་སྒོམ་གྱི་རྣམ་གཞག་དེ་ག་དེ་ཡང་ཧིན་རྡུའི་ཆོས་ལུགས་ནང་ལོགས་ལ་སྒོམ་གྱི་རྣམ་གཞག་དེ་རུ་མང་པོ་གསུང་གི་འདུག་བ་དེ་དྲན་པ་ཉེར་གཞག་དེ་ག་དེ་དང་འབྲེལ་བ་ག་ཡོད་མ་རེད་བ། ལགས་འོང་ད་དེ་ད།

ནང་པ་སངས་རྒྱས་པའི་གཞུང་ལུགས། སངས་རྒྱས་ཀྱི་གསུང་དང་བསྟན་བཅོས་ནང་ཁུལ་ལ་ཡང་དྲན་པ་ཉེར་གཞག་གི་རྣམ་གཞག་གསུང་སྟངས་སོགས་རང་ལ་ཡང་དཔྱིས་ཕྱིན་པར་ཉམས་ཞིབ་བྱས་ན། དྲན་པ་ཉེར་གཞག་འདི་ནང་པར་མ་ཡིན་པའི་ནང་པའི་གི་ཐུན་མོང་མ་ཡིན་པའི་སྒོམ་གྱི་རྣམ་གཞག་ཆགས་ཡོད་རེད། ད་ད་ལྟ་བོད་ལ་ཡང་ཆ་བཞག་པ་ཡིན་ན་ནང་ཆོས་ད་དར་ནས་ལོ་གཅིག་སྟོང་སུམ་བརྒྱ་བཞི་བརྒྱ་ད་དེ་འདྲས་ཅིག་ཁ་གཏད་འགྲོ་གི་ཡོད་རེད།

ལགས་འོང་ད་ད་ལྟ་ང་ཚོས་སངས་རྒྱས་ཀྱི་གསུང་ལ་ཡང་སློབ་སྦྱོང་བྱེད་ཡོང་པའི་སྐབས་སུ་དྲན་པ་ཉེར་གཞག་གི་མདོ་དང་དེ་འདྲའི་ནང་ཁུལ་ལ་ཡ། དེ་འདྲས་མཇལ་ཡ་དེ་འདྲས་ཡོད་རེད་ད། སྔོན་མ་སངས་རྒྱས་ཞལ་བཞུགས་པའི་སྐབས་སུ་ཨ་ནི་དྲན་པ་ཉེ་བར་བཞག་པའི་སྒོམ་སྒྲུབ་ཉམས་ལེན་བྱེད་མཁན་འདྲ་བོ་ཆ་མཚོན་པ་ཡིན་ན་ཨ་ནི་ཨེ་ག་རེ་ཟེར་དགོས་རེད། སྐབས་དེའི་དུས་ཀྱི། བཙུན་པ་དང་བཙུན་མ་ཙམ་མ་ཡིན་པར་མང་ཚོགས་དཀྱུས་མ་ཆ་ཚང་གིས་དྲན་པ་ཉེ་བར་བཞག་པའི་སྒོམ་ཉམས་ལེན་བྱེད་དགོས་རེད་ཟེར་ཏེ་རེ་གསུངས་འདི་འདྲ་མཇལ་ཡས་ཡོད་རེད། དེ་ཡིན་དུས་ཙམ་པ་ད་གསུང་རབ་རང་ལ་གཞི་བཞག་པ་ཡིན་ནའི་དེ་རྒྱུན་རིང་སྤྱི་ཚོགས་ནང་ཁུལ་ལ་ཡང་དྲན་པ་ཉེར་བཞག་གི་སྒོམ་ཉམས་ལེན་བྱེད་ཐུབ་ཡས་དེ་འདྲའི་བརྒྱ་ཆ་བརྒྱ་ཡོད་ས་རེད། ད་ང་ཚོ་ད་ལྟ་ག་རེ་ཟེར་བ་བོད་བརྒྱུད་ནང་བསྟན་ནང་ལ་ཡང་དམིགས་བསལ་གྱི་དྲན་པ་ཉེར་བཞག་གི་སྒོམ་ད་འདི་འདྲའི་ཉམས་ལེན་བྱེད་དགོས་རེད་ཟེར་མི་མང་གི་ད་མང་ཚོགས་སྤྱི། མང་ཚོགས་དཀྱུས་མའི་ནང་ལ་ཡང་བྱེད་ཀྱི་ཡོད་རེད་ཟེར་ངས་ཁ་ཚོན་བཅད་ནས་ཞུ་ཐུབ་ཀྱི་མི་འདུག་སྟེ། ཡིན་པ་ཡིན་ན་ཡང་རྒྱུན་དུ་ང་ཚོས་སེམས་པ་བཟང་པོ་བྱེད་ཡག་དང་བྱམས་སྙིང་རྗེ་སྒོམ་ཡག་ལ་སོགས་པ་འདི་གས་ཆ་ཚང་ཡིན་པ་ཡིན་ན་ཡང་ད་ལྟ་ང་ཚོ་སངས་རྒྱས་ཀྱི་གསུང་རབ་གསུང་རབ་ནས་སངས་རྒྱས་ཀྱི་མདོ་དེ་ཚོར་ཡང་ཁུངས་གཏུགས་ཡོང་པ་ཡིན་ན་དྲན་པ་ཉེ་བར་བཞག་པའི་ཁོ་རང་གི་སྒོམ་གྱི་རྣམ་གྲངས་ནང་ལ་ཡང་བྱམས་པ་དང་སྙིང་རྗེ་ཀྱི་སྒོམ་གྱི་བྱམས་པ་དང་སྙིང་རྗེ་འདི་འདྲའི་གི་སྒོམ་སྟངས་ཀྱི་ཚུལ་འདི་འདྲའི་གསུངས་ཡོད་རེད། བྱས་ཙང་མདོ་དེ་ཚོར་ཆ་མཚོན་པ་ཡིན་ན་ད་རྒྱུན་རིའི་སྤྱི་ཚོགས་ནང་ཁུལ་མར་ཕབ་ཐུབ་ཡག་དང་དེ་གའི་ཆ་ཚང་གི་གནས་བབས་ཡོད་བསྡད་པ་བྱས་པ་ཡང་ཕལ་ཆེར་དེ་འདྲས་མཐོང་གི་འདུག་ལ། ད་ལྟ་ང་ཚོས་ཉེ་ཆར་ད་ཉེ་ཆར་ནས་ང་ཚོས་ཉེ་བའི་ཆར་ལ་ཡང་ད་བྱམས་པ་སྒོམ་བྱམས་པས་བྱམས། བྱམས་པ་དང་སྙིང་རྗེའི་སྒོམ་རྒྱག་དགོས་རེད་ཟེར་ཡ་ད་སྐྱབས་མགོན་ཞེས་དང། བླ་ཆེན་དང་ཁོང་རྣམ་པ་ཚོས་ང་ཚོ་ལ་ཡང་དེ་འདྲས་སློབ་ཁྲིད་གནང་གི་ཡོད་རེད་པ་ཡིན་པ་ཡིན་ན་དེ་གའི་ཆ་ཚང་ཅིག་ང་ཚོ་ཡང་ཁུངས་གཏུགས་ཡོང་བ་ཡིན་ན་ཨེ་དྲན་པ་ཉེར་བཞག་སྒོམ་ཁོ་རང་གི་ད་བརྒྱུད་རིམ་ནང་ཁུལ་ལ་ཡང་དེ་གའི་ཆ་ཚང་ཞིག་མཇལ་ཡག་ཡོད་བསྡད་པའི་རྣམ་པ་འདྲ་པོ་ཞིག་ཡོད་རེད་ལ་བྱས་ཙང་ངའི་བསམ་སྟངས་ལྟར་བྱས་པ་ཡིན་ན་ད་ལྟའི་ང་ཚོས་ད་དྲན་པ་ཉེར་བཞག་གི་སྒོམ་གྱི་ག་རེ་ཟེར་རེད manual ཟེར་ནས་ཅིག་ཨིན་ཇི་ནང་ལ manual ཟེར་ནས་ད་ལྟ་ང་ཚོ་གནས་རན་བསྡད་པ་ལ་ཡིན་པ་ཡིན་ན་སྒོམ་རྒྱབ་སྟངས་རྒྱབ་ལུགས་ཀྱི manual ཅིག་ཡོད་རེད་བ་རེད་ལབ་འདོད་འོ་འདི་འདྲའི་ནང་བཞིན་ཅིག་ད་ལྟ་ང་ཚོ་མང་ཚོགས་དཀྱུས་མས་ད་ལྟ་ཉམས་ལེན་བྱེད་དུས་ཡ་འདི་འདྲའི་ཅིག་ཕལ་ཆེར་རིམ་པས་ཅིག་ག་རེ་ཟེར་ང་ཚོས་ད་སྐྱེས་ཆེན་དམ་པ་རྣམ་པ་ཚོས་དེ་འདྲའི་འབད་བརྩོན་གནང་བ་ཡིན་ན་ཕལ་ཆེར་རྒྱ་ཆེ་རྒྱ་མང་ཚོགས་དཀྱུས་མས་ལས་སླ་པོའི་ངང་ནས་ཉམས་ལེན་བྱེད་ཐུབ་ཡག་ཅིག་ཡོད་རེད་བསམ་གྱི་འདུག་ད་བྱིས་རྩལ་ཆ་ནས་ང་ཚོ་སྒོམ་གྱི་དེ་རྣམ་པ་དེ་སོ་སོས་མར་སྤྱི་ཚོགས་ནང་ལ་ཡང་སྤྲད་ཐུབ་མ་ཐུབ་མ་ཐུབ་ཅིག་རེད་པ། ཡིན་རེད། སྤྲད་ཐུབ་པ་ཡིན་ན་དེ་ལྟ་སྒོམ་དེ་སེམས་དེ་ཁོ་ཨ་ཡིན་དེ་ལས་འཕྲོ་དགོས་དུས་ཙམ་པ་ལ་ཡང་ཕལ་ཆེར་ཡོང་གི་རེད་བསམ་པའི་རེ་བ་ཅིག་ཡོད།

ད་དེ་འདྲའི་བརྟག་དཔྱད་གནང་དུས་ཙམ་པ། དྲན་པ་ཉེར་བཞག་གི་སྒོམ་ཉམས་ལེན་བྱེད་མཁན། སྒོམ་དེ་སྔར་ཁྱོན་ནས་སྒོམ་མ་མྱོང་བ་དེ་འདྲས་ཅིག་གིས་ཉམས་ལེན་བྱེད་བྱེད་བདུན་ཕྲག་བརྒྱད་རྗེས་ལ་ཡ། ཀླད་རྩལ་གྱིས་འདུལ་བ་བྱས་ལ་ཡ་བརྟག་དཔྱད་གནང་དུས་ཙམ་པ། ཕན་ནུས་ཡོད་པ་ཅིག། དེ་འདྲས་ར་འཕྲོད་པའི་བཀའ་མོལ་དོན་དུ་འདུག་ཨ་ད་ང་ཚོ་ད་ལྟ། བོད་པའི་སྤྱི་ཚོགས་ནང་ལོགས་ལ་རེད་དེ་ག་ནང་བཞིན་ནང་པའི་གི་ནང་ཆོས་བོད་བརྒྱུད་ནང་བསྟན་ལ་ཡ་ད་ཅིག་ཉམས་ལེན་གནང་མཁན་གི་ཧི་མ་ལ་ཡའི་རི་རྒྱུད་དང་དེ་གས་ཚང་མ་ལོག་ནང་ལོགས་ཁ་རྒྱུན་ལ་འཇགས་དེ་ཡོད་རེད་མ་གཏོགས་ཅིག་གིས་དེ་འདྲས་ཡང

འཕྲོད་བསྟེན་གྱི་ཐོག་ནས་སེམས་ལ་སེམས་ཁམས་ལ་དཀའ་ངལ་ཞེ་པོ་འཕྲད་བསྡད་པ་དེ་ག་དེ་ལ་ཡང་དྲན་པ་ཉེར་བཞག་གི་ཕན་ཕན་ཡོད་ཡོད་པ། དེ་བར་གྱི་ཉམས་ཞིབ་པ་དེ་འདྲ་མང་པོ་གིས་ང་ཚོ་ར་སྤྲོད་བྱེད་ཆེད་གསུང་མཁན་དེ་འདྲ་བྱུང་སོང། བྱེད་དུས། འདི་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་རེད་ཧི་མ་ལ་ཡའི་སྤྱི་ཚོགས་ནང་རེད་བ་ལ་ཡ། ཅི་ག་སོགས་རེད། འཕྲོད་བསྟེན་དང་ཤེས་ཡོན་ཚོང་ལས་ཀྱི་ཐོག་ལ་ཡ། དཔེར་ན་ཉི་མ་ཉི་མ་ལས་ཀ་བྱེད་དུས་ཙམ་པ་དེ་ལག་ལེན་བསྟར་གྱི་ཡིན་ན་ག་འདྲ་བསྟར་དགོས་རེད་ད་དེ། མང་པོ་ཅིག་གིས་འདི་གོ་གི་ཡོད་རེད་ཡིན་ན། ཁོ། རྒྱུན་ཆགས་སུ་རེད་ཅེས་གོམས་གཤིས་ནང་ཕར་འཇགས་ཡག་དེ་ཁག་པོ་རེད་འདུག་ཨང། ནར་ཡོད་རེད། ད་དེ་ལ་ཡར་ད་ལྟ་ག་རེ་ཟེར་དགོས་རེད་དེང་རབས་མཁས་པ་མང་པོས་ཀྱིས་ཉམས་ཞིབ་གནང་པའི་སྒྲུབ་ཡུལ་དེ་འདྲའི་མང་པོ་གསུངས་ཡོང་གི་འདུག་དཔེར་ན་ཆ་མཚོན་པ་ཡིན་ན་ད་ལྟ་ང་ཚོ Daniel Goleman ཟེར་ཡ་སོགས་དང་ཁོང་རྣམ་པ་ཚོས་ཀྱིས Emotional Intelligence ཟེར་ཡ་སོགས་པ་དང་དེ་ནས་བྱས་དེ་འདྲའི་དེབ་མང་པོ་འདུག་ལ། དེ་ཚོའི་ནང་ཁུལ་ལ་ཆ་མཚོན་པ་ཡིན་ན་ཨ་ནི་གཅིག་ག་རེ་ཟེར་དགོས་རེད་ང་ཚོའི་ཀྱི། ཀླད་ཞབས་ནས་ད་ལྟ Neocortex ཡོད་ར་དེའི་བར་ཆེར་འགྲོ་ཡར་སོགས་པ་དང་དེ་ཆེར་ཕྱིན་པ་ཡིན་ན་ཨ་ནི་ང་ཚོའི་གི་ཚོར་བའི་གི་ཅིག་ག་རེ་ཟེར་དགོས་འདུ་ཤེས་བཟུང་སྟངས་དེར་ཡང་ཁྱད་པར་ཆེན་པོ་ཞུགས་ཀྱི་ཡོད་པའི་གནས་ལུགས་འདི་འདྲའི་མང་པོ་འགྲེལ་བཤད་སྐྱོན་གྱི་འདུག་ཨ་ནི་ད་ད་ལྟ་ང་ཚོ་ནུབ་ཕྱོགས་ཁུལ་ལ་ཡ་ད་ཁྱེད་རང་གི་གསུངས་པ་ནང་བཞིན་རེད་ད་ལྟ་དྲན་པ་ཉེར་བཞག་གི་སྒོམ་དེ Business ད་ལྟ་ཚོང་འབྲེལ་ནང་ཁུལ་ལ་ཡར་བེད་སྤྱོད་བྱས་ཡར་སོགས་པ་དེ་འདྲས་དང་དེ་མ་ཡིན་པའི་ཡང་གཅིག་གི་དྲན་པ་ཉེར་བཞག་གི་སྒོམ་དེ་འདྲ་བོ་ཆ་མཚོན་པ་ཡིན་ན་ང་ཚོ་འཁྲིག་སྤྱོད་སློབ་གསོའི་ནང་ཁུལ་ལ་ཡར་དེ་འདྲའི་ཡས་བེད་སྤྱོད་བྱས་ཡར་སོགས་པ་དང་ཁ་ཤས་ཡང་དེ་འཁྲིག་སྤྱོད་ལ་ཡར་བེད་ཁོ་ར་ཤིས། ཆགས་ཞེན་ཞེ་པོ་སྐྱེས་བསྡད་མཁན་རིགས་འདྲ་བོ་ཆ་མཚོན་པ་ཡིན་ན་དེ་ཚོ་ལ་ཡང་དྲན་པ་ཉེར་བཞག་བསྒོམས་པ་ཡིན་ན་ཕན་རླབས་ཡོང་གི་ཡོད་པས་སོ་ད་འདི་འདྲའི་སྒང་ནས་དངོས་གནས་དངོས་གནས་མང་པོ་ཅིག་འདུག་ད་ལྟ་དཔེར་ན་ཆ་མཚོན་པ་ཡིན་ན་ཡང་ད་ལྟ་ང་ཚོ་འདི་ཡོད་རེད་ལ། McMindfulness ཟེར་ནས་ད་ལྟ་ང་ཚོ KFC ཟ་གི་ཡོད་པ་ཡིན་ན་རེད་ཁྱེད་རང་དྲན་པ་ཉེར་བཞག་བསྒོམ་དགོས་རེད་ཟེར་བ་ད་འདི་འདྲའི་མང་པོ་ཞིག་ཅིག་ཡོད་རེད་ལ། ད་འདི་གའི་ཆ་ཚང་ཅིག་ག་རེ་ཟེར་ན་བསམ་པ་ལ་ཡང་ཁོང་ཚོའི་སྤྱི་ཚོགས་ནང་ཁུལ་ལ་ཡང་མིའི་གི་སེམས་ཁམས་དང། བསྟུན་པའི་ཐོག་ནས་དེ་གའི་བྱ་བཟང་ཅིག་བཟོས་བཞག་པ་རེད་བ། ད་གལ་སྲིད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡང་དེ་འདྲའི་ཅིག་བཟོ་དགོས་ཀྱི་ཡོད་པ་ཡིན་ན་ད་ང་ཚོའི་བོད་པའི་སྤྱི་ཚོགས་ཁོ་རང་གི་མིའི་སེམས་ཁམས་དེ་ད་ག་རེ་ལབ་དགོས་རེད་བསམ་བློའི་སློབ་གསོ་དེ་ལ་ཡང་གལ་སྲིད་ད་ལྟ་ང་ཚོ་ལ་ཡང་གཙོ་བོ་ནང་ཆོས་ཀྱི་བསམ་བློའི་སློབ་གསོ་དེ་དང་བོད་པའི་སྲོལ་རྒྱུན་གྱི་བཟང་སྤྱོད་ཀྱི་སློབ་གསོ་དེ་ང་ཚོའི་སྤྱི་ཚོགས་དེ་འཚར་ལོངས་བྱུང་བསྡད་ཡོད་ར་མི་ཁོ་རང་གལ་སྲིད་ད་ང་ཚོའི་སྤྱི་ཚོགས་དེ་ཡང་བསམ་བློའི་སློབ་གསོ་ཏག་ཏག་ཅིག་ལྡན་གྱི་མེད་པ་ཡིན་ན་ད་དེ་འདྲའི་ལ་སོགས་པ་ཕལ་ཆེར་ལག་བསྟར་བྱེད་དགོས་རེད་ཐོས་ཀྱི་ཡོད་ལ། ད་ལྟ་ང་ཚོར་ཕལ་ཆེར་དེ་འདྲའི་ཅིག་མང་པོ་ཅིག་མ་ཡོང་ཡ་རྒྱུ་མཚན་དེ་ཇི་སང་ཅིག་ཡོང་ཡ་དེ། ཅིག་ནང་ཆོས་ཀྱི་བསམ་བློའི་སློབ་གསོ་དེ་དང་སྲོལ་རྒྱུན་གྱི་བཟང་སྤྱོད་ཀྱི་བསམ་བློའི་སློབ་གསོ་དེ་ང་ཚོར་དེ་འདྲའི་དཀའ་ངལ་འཕྲད་ཀྱི་ཡོད་མ་རེད་པ། ཡིན་པ་ཡིན་ནའི་དེ་འདྲའི་ཅིག་ཕལ་ཆེར་ད་གལ་སྲིད་བསམ་བློའི་སློབ་གསོས་མ་འདང་པ་ཡིན་ན་ཕལ་ཆེར་དེ་གི་སི་སང་ཅིག་ལག་བསྟར་བྱེད་དགོས་ངེས་རེད་ཤེས། ད་ད་ལྟ་ག་རེ་ཟེར་དགོས་རེད། ཚོང་ལས་དང་དེ་ཚོའི་ནང་ཁུལ་ལ་དྲན་པ་ཉེར་བཞག་སྒོམ་སྟངས་འདྲ་བོ་ད་ད་ངེས་རེད། ཟུར་ལ་ཡར་བལྟས་པའི་ནང་ཁུལ་བསམ་བློ་བཏང་ཡོང་པ་ཡིན་ན་ཁོང་ཚོས་འདི་རེད་ཤག། ང་ཚོས་དྲན་པ་ཉེར་བཞག་གི་མི་ཁ་ཤས་ཚོང་འབྲེལ་དང་དེ་འདྲའི་དཀྱིལ་མར་ཡར་ཚོང་རྒྱག་མཁན་ལས་ཀ་བྱེད་མཁན་ཡིན་པ་ཡིན་ན་ནང་གི་དཀའ་ངལ་དང་ཕྱིའི་དཀའ་ངལ་མང་པོ་ཞེ་པོ་ཞིག་སེམས་པའི་ནང་ཁུལ་ལ་ཡར་སྤུངས་ནས་ཚོང་རྒྱག་ག་ཚོང་ལས་བྱ་སྟེ་སོ་སོའི་ལས་ཀ་གཉེར་གར་སླེབས་པའི་སྐབས་སུ་དེ་འདྲས་ཀྱི་ག་རེ་ཟེར་དགོས་རེད་ཤུགས་རྐྱེན་ལ་བརྟེན་པའི་ཐོག་ནས་ཚོང་གི་སྟེང་ལ་ཡར་བསམ་བློ་གནས་མ་ཐུབ་པ་དང་དེ་འདྲས་ཀྱི་དཀའ་ངལ་ཤུགས་ཆེན་པོ་ཞེ་པོ་བྱུང་གི་འདུག་བ། དེ་འདྲས་ཀྱི་ག་རེ་ཟེར་དགོས་རེད་སེལ་ཡག་གི་ཆེད་དུ་ད་ཅིག་ག་རེ་ཟེར་དགོས་སེམས། རྩེ་གཅིག་པར་གནས་ཡག་དང་དེ་ཡི་སྒོམ་དེ་སྟབས་བདེ་ཉམས་ལེན་བྱེད་སྟངས་ཀྱི་རྣམ་པ་གཅིག་འདུག་དེ་ཁོ་ཚོར་ཡང་ཕན་གྱི་ཡོད་པའི་ཕན་རླབས་དེ་འདྲ་བཤད་ཀྱི་འདུག་ཨ་དེ་ཕལ་ཆེར་བརྒྱ་ཆ་བརྒྱ་ཡིན་གྱི་རེད་དྲན་གྱི་འདུག་ཨོ་དེ་འདྲའི་འདྲ་བ་ཞིག་ད་དེ་འདྲ་ཡང་ག་འདྲས་བྱས་ནས་ཕན་གྱི་ཡོད་པ་དང་དེ་ཚོ་ཡང་ཅིག། ཅིག་མ་གཏིང་ཟབ་པོ་ཅིག་འགྲོ་ཡ་འདྲ་བོ་ཅིག་ཡིན་གྱི་རེད་དྲན་གྱི་འདུག་སྣང།

ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་ཅིག། ནང་ཆོས་ནས་མར་ཕ་མེས་ནས་མར། སེམས་པ་བཟང་པོ་བྱེད་དགོས་རེད་ཟེར་ཡ་དེ་ཁོ་ཁ་རྒྱུན་ལ་འཇགས་ཙང་དེ་ཡིན་ཤག་ཤག་འདྲ་པོ་ཅིག་གི་ཐོག་ནས། སྐབས་རེ་ཡང་ང་ཚོ་དྲན་པ་ཉེ་བར་བཞག་པ་ཟེར་ཡ་སོགས་ར་ད་དེ་ནང་ནས་ཡང་དཔྱད་སྒོམ་དང་འཇོག་སྒོམ་ལ་སོགས་པ་དེ་གས་དེ་ང་ཚོ་ཉམས་ལེན་ག་ཚད་ཐུབ་ཀྱི་ཡོད་ཟེར་དེ་དྲི་བ་ཅིག་མར་སྤེལ་ལོ། ལགས་རེད་ལགས་རེད་བདེན་པ་རེད་ལ། ད་ལྟ་དེ་ཁྱེད་དྲན་པ་ཉེར་བཞག་ནང་ལོགས་ནས། དཔྱད་སྒོམ་དང་འཇོག་སྒོམ་ལ་སོགས་པ་དེ་གས་དེ་ང་ཚོ་སྒོམ་བརྒྱབ་སྟངས་དེ་གས་སྒོམ་དེ་གས་དེ་དཔིགས་ཅིག་དཀའ་ན་ད་དེ་ང་ཚོ་ཉིན་རེའི་འཚོ་བའི་ནང་ག་འདྲ་སེ་ག་འདྲ་སེ་ལག་བསྟར་བྱེད་དགོས་རེད་ལ། ད་སྤྱིར་བཏང་ང་ཚོ་དྲན་པ་ཉེར་བཞག་གི་སྒོམ་ཟེར་དུས་ཙམ་པ་ལ་ཡ་སྒོམ་ལ་ཡ་སྤྱིར་བཏང་དཔྱད་སྒོམ་དང་འཇོག་སྒོམ་གཉིས་ཡོད་པའི་ནང་ནས་དྲན་པ་ཉེར་བཞག་གི་ངོ་བོ་དེ་དཔྱད་སྒོམ་གྱི་ངོ་བོར་བཞག་གི་རེད། དྲན་པ་ཉེར་བཞག་དེའི་གཙོ་བོ་དེ་ག་རེ་ཞུ་བ་ལགས་ན་ད་ལྟ་ལུས་ཚོར་བ་སེམས་ཆོས་འདི་གི་གནས་ལུགས་གང་ཡིན་པ་དེ་ལ་རྗེས་སུ་ལྟ་བ་ཟེར་གི་རེད་གནས་ལུགས་གང་ཡིན་པ་དེ

ད་ཨ་ནི་བྱས་སོ་སོའི་གི་ལུས་པོ་དེ་གཞན་དག་ལས་བརྩིས་པ་ཡིན་ན་དེའི་ཕྱིར་ཞན་པ་སོགས་ར་དང་ཡིད་དུ་མི་འོང་བ་སོགས་དེ་འདྲའི་མཐོང་པ་ཡིན་ན་སོ་སོ་སོ་རང་བཞིན་གྱིས་ཨ་ནི་དཔའ་ཞུམ་ཡ་སོགས་པ་དང་ཨི་སྤྱི་ཚོགས་དཀྱིལ་མར་འགྲོ་དུས་ཙམ་པ་སྤོབས་པ་རྙེད་ཀྱི་མི་འདུག་ཟེར་སོགས་པ་དང་དེ་འདྲའི་གི་ག་རེ་ཟེར་དགོས་རེད་གཞོན་སྐྱེས་ལ་བསམ་བློ་དེ་འདྲའི་སླེབས་དུས་ཙམ་པ་ད་ལུས་ལ་ལྟ་བའི་དྲན་པ་ཉེར་བཞག་སྒོམ་ཟེར་དུས་ཙམ་པ་ལ་ཡང་ད་ལུས་ལུས་ཀྱི་རང་བཞིན་ད་ནམ་རྒྱུན་ང་ཚོ་དྲན་པ་ཉེར་བཞག་ལུས་ལ་ལྟ་བའི་དྲན་པ་ཉེར་བཞག་སྒོམ་དུས་ཙམ་པ་ལུས་དྲན་པ་ཉེར་བཞག་སྒོམ་དུས་ང་ཚོ་མི་རྟག་པ་དང་མི་གཙང་བ་དང་དེ་གའི་ཆ་ཚང་སྒོམ་ཡས་ཀྱི་གནས་ལུགས་དེ་འདྲའི་ཡོད་རེད་ད། དེ་སྲིད་སོ་སོའི་ཀྱི་ལུས་པོ་དེ་སོ་སོའི་ཀྱི་དང་ལེན་ཐུབ་ཡ་ལ་ཡ། ལུས་དྲན་པ་ཉེར་བཞག་སྒོམ་ཐུབ་ཀྱི་ཡོད་པ་ན་དེ་དངོས་གནས་སྒོར་སྤྱི་ཚོགས་ལ་ཡ་ཁ་ཡོད་ལ་ཡོད་ཕན་གྱི་རེད་བསམ་གྱི་འདུག་དང་དེ་བཞིན་འཚོ་བ་རུ་ཆ་མཚོན་པ་ཡིན་ན་ལ་ཡང། འཚོ་བ་ཀྱི་ནམ་རྒྱུན་ང་ཚོ་ཡིན་པ་ན། འཚོ་བ་མཚམས་མཚམས་འདོད་ཆགས་ཤུགས་ཆེན་པོ་ཞེ་པོ་ཞིག་སྐྱེ་བའི་སྐབས་སུ་གར་ཡོང་གི་རེད་ཞེ་སྡང་ཤུགས་ཆེན་པོ་ཞེ་པོ་ཞིག་སྐྱེ་བའི་སྐབས་སུ་གར་ཡོང་གི་རེད་ཟེར་སོགས་པ་དང། སྡུག་བསྔལ་ཤུགས་ཆེན་པོ་ཞེ་པོ་ཡོང་བའི་སྐབས་སུ་གར་ཡོང་གི་རེད་དེ་འདྲའི་ཀྱི་ཡོང་ཡ་དེ་གའི་ཆ་ཚང་ཞིག། ང་ཚོར་ད་དེང་སང་ཡིན་པ་ན Depression དང Anxiety སོགས་པ་འདི་འདྲས་ཡོང་གི་ཡོད་རེད་པ། བྱས་ཙང་དེ་ཚོ་ཡིན་པ་ཡིན་ན་ད་ལུས་ཀྱི་རང་བཞིན་དང་འཚོ་བ་ཀྱི་གནས་ལུགས་ཚོ་ཧ་གོ་བ་གོ་ཡག་གི་ཆེད་དུ་དེ་བཞིན་ང་ཚོ Manual དང་དེ་འདྲའི་བྱས་རིམ་པ་བྱས་ནས་གོམ་པ་བརྒྱབ་ཐུབ་པ་ཡིན་ན་བརྒྱ་ཆ་བརྒྱ་སྤྱི་ཚོགས་ནང་ཁུལ་ལ་ཡ་ཕན་ཐོགས་ཡག་གོམ་པ་ཡོང་གི་རེད་དྲན་གྱི་འདུག་ད་ནུབ་ཕྱོགས་ཁུལ་ལ་ཡིན་པ་ཡིན་ན་ལས་ཕན་ཐོགས་ཡག་འདི་འདུག་ཟེར་ཕན་ཐོགས་ཡོད་ཟེར་ད་ང་ཚོ་ལ་ཡག་ང་ཚོས་ཁོ་ཚོ་ལ་ཡག་ག་རེ་ཟེར་དགོས་རེད་ལུས་ཀྱི་མི་གཙང་བ་བཤད་ག་ཟེར་ན་ཁོ་ཚོས་ཁས་ལེན་བྱེད་ཐུབ་ཀྱི་མ་རེད་དེ་ཡིན་པ་ཡིན་ན་ཡང་སོ་སོའི་ལུས་དེ་རྫིག་པོ་ཡོད་ནའི་འདྲ་སྡུག་ཅག་ཡོད་པ་ཡིན་ནའི་འདྲ་གང་བྱས་གང་ཡོད་པ་དེ་སོ་སོས་དང་ལེན་ཐུབ་ཡག་གི་ཆེད་དུ་ཨ་ནི་ཅིག་ལུས་ཀྱི་གནས་ལུགས་དེ་ཚོ་ག་ལེ་ག་ལེ་བཤད་ཡག་དང་རིམ་པ་བཞིན་གོམ་པ་རྒྱབ་ཐུབ་ན་ཨ་ནི་ཕལ་ཆེར་ཕན་གྱི་ཡོད་རེད་པ་ད་ནི་བྱས་ཚོར་བ་ཡིན་ནའི་འདུག་སེ་རེད་ཨེ་སེམས་ཡིན་པ་ཡིན་ན་ཡང་འདི་རེད་ཤག་དཔེར་ན་ཆ་མཚོན་པ་ཡིན་ན་ང་ཚོ་སེམས་ནང་ཁུལ་ལ་ཡ་སེམས་འདི་དཀོན་མཆོག་གསུམ་མཚམས་མཚམས་དགེ་བའི་ངོ་བོ་དང་མི་དགེ་བའི་ངོ་བོ་དང་འདི་འདྲར་འགྱུར་འགྲོ་དུས་ཙམ་པར་ཡ་ནུབ་ཕྱོགས་ཁུལ་ནང་ཁུལ་ལ་ཡ་འདི་འདྲས་ཅིག་ལག་བསྟར་བྱས་ཤག་ཁོང་ཚོས་དཔེར་ན་ཆ་མཚོན་པ་ཡིན་ན། ཁྱེད་རང་གི་སྔོན་མ་གི་དུས་ཚོད་དེ་ཡང་ལས་ཀ་བཟང་པོ་ག་རེ་བྱས་ཡོད། ལས་ཀ་བཟང་པོ་བྱས་པ་དེ་ཁྱེད་རང་གི་སེམས་པའི་ནང་ལ་ཡང་ཡང་ནས་ཡང་དུ་སྒོམ་པར་བྱེད། Still ཁྱེད་རང་ལ་སྤྲོ་བ་སྐྱེ་གི་སོང་ཟེར་བ། མི་སོ་སོའི་གི་སྒོམ་རྒྱག་དུས་ཙམ་པར་ཡང་སྔོན་མ་གི་སྤྱི་ཚོགས་ནང་ཁུལ་ལ་ཡང་སོ་སོའི་གི་འདས་ཟིན་པའི་གནས་ཚུལ་ནང་ལ་ཡང་ལས་ཀ་བཟང་པོ་བྱས་རྒྱུ་དེ་ཡང་ཡང་སྒོམ་ནས་འདི་ལ་དགའ་བ་སྐྱེ་བཅུག་གི་འདུག་འདི་ལ་དགའ་བ་སྐྱེ་བའི་རྒྱུ་མཚན་གྱིས། སླད་མར་ཡིན་པ་ཡིན་ན་ཡང་ལས་དེ་འདྲས་བརྩམ་གྱི་ཡིན་བསམ་པའི་དེ་འདྲའི་ག་ཟེར་དགོས་རེད་དམ་བཅའ་དེ་འདྲས་བྱེད་བཅུག་ཨེ་རིམ་པ་རིམ་པ་བྱས་ནས་ཨེ་ནི་རང་བཞིན་སེམས་ཀྱི་རང་བཞིན་གཞལ་ཡག་དང་འདུག་སེ་བྱས་ནས་གོམས་པ་བརྒྱབ་ཡོང་གི་འདུག་བྱས་ཙང་ད་དེ་འདྲའི་རུ་ཆ་མཚོན་པ་ཡིན་ན་ང་ཚོའི་སྤྱི་ཚོགས་ནང་ལ་ཡིན་པ་ཡིན་ན་ད་ལྟ་ལུས་ཚོར་སེམས་ཆོས་བཞི་གི་དྲན་པ་ཉེར་བཞག་སྒོམ་པའི་སྐབས་སུ་དེ་འདྲས་བྱེད་ཨེ་མཐའ་མ་དེ་ཆོས་དྲན་པ་ཉེར་བཞག་སྒོམ་གྱི་ཡོད་པ་ཡིན་ན་ད་ཆོས་ཟེར་དུས་བསམ་པ་ལ་ཡང་ཨེ་དངོས་པོའི་གནས་ལུགས་ད་བདེན་པ་རྩད་བརྟག་དཔྱད་བྱས་པའི་ཐོག་ནས་དངོས་པོའི་གནས་ལུགས་ད་ད་ལྟ་ང་ཚོས་ད་བདག་མེད་ཀྱི་རྣམ་བཞག་མ་ཤེས་པའི་ངེས་ལས་བདག་མེད་ད་ག་དུས་ལ་ང་བྱས་ན་གལ་གནད་ཆེ་ཐུག་མ་རེད་བ། ཉིན་པའི་ནི་ལས་ད་གཅིག། འདི་ལ་ཡང་རིམ་པས་བརྟག་དཔྱོད་མཛད་ནས། དཔྱད་པ་བྱས་དཔྱད་པ་བྱས་འདིས་སོ་སོའི་གི་དང་ལེན་བྱེད་དུ་ཡོད་ཀྱི་གནས་བབ་འདི་འདྲའི་ཡང་ནས་ཡང་དུ་གོམས་པར་བྱེད་ཡ་འདི་འདྲའི་རུ་ཆ་མཚོན་པ་ཡིན་ན་ད་སྤྱི་ཚོགས་ནང་ཁུལ་ལ་ཡང་གོམས་པ་རྒྱབ་སྟངས་ཀྱི་བྲོས་ཐབས་ལམ་འདི་ད་སོ་སོས་ག་འདྲའི་བེད་སྤྱོད་བཏང་མ་བཏང་གཅིག་རེད་དྲན་གི་འདུག་བྱས་ཙང་འདུག་སེ་ཅིག་བྱས་པ་ཡིན་ན། ཕལ་ཆེར་ང་ཚོའི་སྤྱི་ཚོགས་ནང་ལ་ཡང་ད་དྲན་པ་ཉེར་བཞག་སྒོམ་འདི། ལག་ལེན་ཡག་པོ་འཁྱོལ་གྱི་རེད་དྲན་གི་འདུག་ད་དེང་སང་ཡིན་པ་ཡིན་ན་ང་ཚོ་མི་འགྱུར་རིན་པོ་ཆེ་ལ་རེད། ད་དེ་ནང་བཞིན་དགེ་བཤེས་ལྷག་རྡོར་ལགས་རེད་ཁོང་རྣམ་པ་ཚོས་ད། སྒོམ་གྱི་རྣམ་བཞག